གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་ང་རིག་འཛིན་ཆོས་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གཉིས་པའི་ཚེས་དགུ་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་རྒྱབ་སྐྱོར་བསྐྱར་དུ་བཏོན་གནང་མཛད་པར་དགའ་བསུ་ཞུས་གནང་བ་སོགས་གལ་ཆེའི་གསར་འགྱུར་ཁག་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་དང་གཞན་ཡང་འབྲེལ་ཡོད་དཔོན་རིགས་ཁག་ཅིག་ཕྱོགས་ཕེབས་རྗེས་མའི་སྐབས་མཇལ་འཕྲད་གནང་རྒྱུ་དང་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་དབར་རིང་མིན་མཇལ་འཕྲད་ཡོང་རྒྱུའི་ཐུགས་རེ་གནང་གི་ཡོད་ལུགས་གསུངས་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་དང། བོད་ཀྱི་ཁམས་བྲག་འགོ་རྫོང་དུ་རྒྱ་ནག་གཞུང་གིས་ཆོས་དད་རང་དབང་རྡོག་རོལ་དང་དྲག་གནོན་གྱི་སྙན་ཐོ་སྟོན་པའི་དཔང་རྟགས་ལ་བརྟེན་ནས་རྒྱ་ནག་ཐོག་དབྱིན་ཇི་གཞུང་གིས་ལངས་ཕྱོགས་མཁྲེགས་པོ་འཛིན་སྲིད་པ་རེད་ཅེས་བོད་གནས་ལྟ་ཞིབ་པ་ཀྱིས་ངོས་འཛིན་གནང་གི་ཡོད་པའི་སྐོར་གནས་ཚུལ་ཞིག་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་གནས་བཞུགས་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་བྱུང་བའི་འདས་པའི་ལོ་ངོ་གསུམ་ཙམ་རིང་དྲ་རྒྱ་བརྒྱུད་ནས་རྒྱ་ནག་གཙོས་པའི་འཛམ་གླིང་ཡུལ་གྲུ་ཁག་ཅིག་ནང་གནས་སྡོད་རྒྱ་མི་རིགས་གཙོ་བོར་བྱས་པའི་བོད་བརྒྱུད་ནང་བསྟན་ལ་དད་པ་བྱེད་མཁན་ཁག་ཅིག་ལ་ནང་ཆོས་སློབ་ཁྲིད་གནང་སྟེ་སློབ་མ་ཚོས་ཧ་ཅང་དགའ་པོ་བྱེད་ཀྱི་ཡོད་པའི་སྐོར་གནས་ཚུལ་ཞིག་བཅར་འདྲི་ཞུས་པ། མཇུག་ཏུ། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཐའེ་ཝན་ནང་བོད་ཀྱི་རང་དབང་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྣེ་ཁྲིད་པ་ཐའེ་ཝན་གནས་བཞུགས་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་དང། གསར་འགོད་པ་བློ་བཟང་དགེ་ལེགས་ལགས་དབར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་རྒྱབ་སྐྱོར་བསྐྱར་དུ་བཏོན་གནང་མཛད་པར་དགའ་བསུ་ཞུས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་དོན་བྱུང་དོན་ལྟར་ན། ཉེ་ཆར་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་རྒྱབ་སྐྱོར་ཁྲིམས་འཆར་བསྐྱར་དུ་བཏོན་གནང་མཛད་པའི་ནང། བོད་མི་ཚོར་རང་ཐག་རང་གཅོད་ཀྱི་ཐོབ་ཐང་དགོས་རྒྱུ་ནི་རྒྱལ་སྤྱིའི་ཁྲིམས་དང་མཐུན་པ་དང་ལྷག་པར་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་བྱུས་ནང་ལ་ཡང་གསལ་པོ་བཀོད་ཡོད་རེད། ད་ལྟའི་ཆར་བོད་རྒྱའི་དཀའ་རྙོག་འདི་བཞིན་སེལ་ཐུབ་མེད་པ་དང་དཀའ་རྙོག་སེལ་ཐབས་བྱེད་རྒྱུ་གཙོ་བོ་ནི ྋགོང་ས་ཏཱ་ལའི་བླ་མ་མཆོག་གིས་འདོན་གནང་མཛད་པའི་གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་འདི་རེད་ཅེས་འཁོད་ཡོད་རེད། གོང་ཞུས་ཁྲིམས་འཆར་བསྐྱར་དུ་བཏོན་གནང་བར། བུ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ནང་ཁྲིམས་འཆར་སླར་ཡང་འདོན་གནང་མཛད་མཁན་རྣམས་ཀྱི་མཚན་ལུང་འདྲེན་གནང་བ་དང་ཆབས་ཅིག་ཁོང་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས། ལྷག་པར་དུ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་འདི་ལྟ་བུའི་བོད་དོན་རྒྱབ་སྐྱོར་གནང་རྒྱུའི་ཁྲིམས་འཆར་བསྐྱར་དུ་འདོན་གནང་མཛད་པ་དེས་ཨ་རིའི་གཞུང་མང་གཉིས་ནས་ཞི་བདེ་དང་དམངས་གཙོ་རང་དབང་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་བྱེད་མཁན་རྣམས་ལ་རྒྱབ་སྐྱོར་གནང་སྟེ་ཨ་མི་རི་ཀའི་རིན་ཐང་དེ་དག་སྲུང་སྐྱོབ་བྱས་པ་ཞིག་རེད་ལ་བོད་མི་ཚོས་ཨ་མི་རི་ཀའི་གཞུང་གི་དྲང་བདེན་ཆེ་བའི་དབུ་ཁྲིད་ལ་ཡིད་ཆེས་བརྟན་དུ་ཕྱིན་ཡོད་རེད། ཁྲིམས་འཆར་འདིས་རྒྱ་ནག་གི་དྲག་གནོན་འོག་མྱོང་བཞིན་པའི་བོད་མི་ཚོར་ཡང་རེ་བ་ཆེ་རུ་ཕྱིན་ཡོད་ཅེས་གསུངས་འདུག་དེ་དང་ཕྱོགས་མཚུངས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་ཀྱང་འདས་པའི་ལོ་ངོ་བཅུ་ཕྲག་འགའ་ཤས་ནས་བཟུང་ཨ་མི་རི་ཀའི་གཞུང་མང་གཉིས་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་མི་ཚོར་ཆབ་སྲིད་ཚོགས་པ་གཉིས་ཀའི་ངོས་ནས་རྒྱབ་སྐྱོར་ཤུགས་ཆེ་གནང་བཞིན་ཡོད་ལ་ལོ་འདིའི་མགོ་སྟོད་ཀྱི་གྲོས་ཚོགས་ཚོགས་དུས་ནང་ལ་སླར་ཡང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་བཏོན་གནང་མཛད་པ་ནི་ཨ་མི་རི་ཀའི་དབུ་ཁྲིད་རྣམ་པའི་ངོས་ནས་བོད་མིའི་བདེན་དོན་སེལ་ཐབས་གནང་རྒྱུའི་སྲིད་བྱུས་ལ་འགྱུར་བ་མེད་པ་ཞིག་ཡིན་པར་མཚོན་དོན་ཞིག་རེད་ཅེས་གསུངས་ཏེ་ཁྲིམས་འཆར་བསྐྱར་དུ་བཏོན་གནང་མཁན་ཚང་མར་ཐུགས་རྗེ་ཆེ་ཞུས་གནང་འདུག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་གྲངས་ཉུང་མི་རིགས་ཀྱི་འཐུས་མི་ལ་དྭགས་པ་ལྕམ་རིན་ཆེན་ལྷ་མོ་ལགས་བཞུགས་སྒར་རུ་འཚམས་གཟིགས་ཕེབས་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་ལྟར་ན། རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ཀྱི་འཐུས་མི་ལ་དྭགས་པ་ལྕམ་རིན་ཆེན་ལྷ་མོ་ལགས་ད་རེས་ཕྱི་ཟླ་གཉིས་པའི་ཚེས་དགུ་ཉིན་བཞུགས་སྒར་རྡ་རམ་ས་ལར་ཕེབས་འབྱོར་གྱིས་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་སུ་འཚམས་གཟིགས་གནང་ཡོད་པ་རེད། ལྷག་པར་དུ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བཀའ་ཤག་ནང་ཕེབས་བསུའི་སྣེ་ལེན་དང་འབྲེལ། རྒྱ་གར་ནང་གནས་སྡོད་བོད་མི་ཚོའི་གནས་སྟངས་སྤྱི་དང་དཀའ་ངལ་འཕྲད་བཞིན་པའི་གནད་དོན་ཁག་གསུངས་གནང་འདུག་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གཙོས་སྤྱི་འཐུས་རྒྱུན་ལས་ཁག་ཅིག་ལྷན་ཞུགས་གནང་འདུག་ལྕམ་རིན་ཆེན་ལྷ་མོ་ལགས་ནས་ཉེ་འཁོར་གྱི་གནས་ཆུང་གྲྭ་ཚང་དང་དགའ་གདོང་གྲྭ་ཚང་གཉིས་སུའང་མཆོད་མཇལ་ཕེབས་ཡོད་པ་རེད། ཁོང་ནི་ལ་དྭགས་ཁུལ་ནས་གྲངས་ཉུང་མི་རིགས་ཀྱི་འཐུས་མི་ཞིག་ཡིན་པ་དང། སྔ་ལོ་ཁོང་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཆེ་ཁག་འགའ་ཤས་སུ་འཚམས་གཟིགས་ཕེབས་པ་མ་ཟད་དེ་དག་ནང་སློབ་གཉེར་གནང་བཞིན་པའི་ཧི་མ་ལ་ཡའི་རི་རྒྱུད་མི་རིགས་ཀྱི་དགེ་བཙུན་ཚོའི་སློབ་གཉེར་གནང་ཕྱོགས་ལ་གཟིགས་ཞིབ་དང་རྒྱ་གར་གཞུང་གི་ངོས་ནས་མཐུན་རྐྱེན་སྦྱོར་སྤྲོད་གནང་རྒྱུའི་གནད་དོན་སོགས་ཀྱི་ཐད་གསན་བཞེས་ཀྱིས་དབུས་གཞུང་ལ་ཞུ་བརྒྱུད་གནང་རྒྱུས་མཚོན་ཐུགས་ཁུར་གནང་རྒྱུ་ཡིན་ཞེས་གསུངས་མྱོང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་དང་གཞན་ཡང་འབྲེལ་ཡོད་མི་སྣ་ཁག་ཅིག་ཕྱོགས་ཕེབས་རྗེས་མའི་སྐབས་མཇལ་འཕྲད་གནང་རྒྱུ་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཨ་མི་རི་ཀའི་སྲིད་འཛིན Biden རྣམ་གཉིས་དབར་རིང་མིན་མཇལ་འཕྲད་ཡོང་རྒྱུའི་ཐུགས་རེ་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད་པ་རེད།

སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་ཀེ་ཝིན་མེ་ཁར་ཐི་མཆོག་དང་གྲངས་ཉུང་དབུ་ཁྲིད་ཧ་ཀེམ་ཇེ་ཕི་རི་མཆོག་བཅས་ལ་ཕྱོགས་ཕེབས་ཐེངས་རྗེས་མའི་སྐབས་མཇལ་འཕྲད་གནང་རྒྱུ་ཡིན་པ་སྲིད་སྐྱོང་མཆོག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དམིགས་བསལ་བཅར་འདྲི་དང་ལེན་གནང་བའི་སྐབས་འགྲེལ་བརྗོད་གནང་གི་འདུག། ཁ་སང་ང་ཚོ་གཅིག་མཇལ་གྱི་གོ་སྐབས་སྤྲོད་ཀྱི་ཡིན་གསུངས་པ་རེད། ཡིན་ནའི་ད་ཁ་སང། State of the Union། ཨ་རིའི་སྲིད་འཛིན་གྱི་གསུང་བཤད་གནང་ཡ་དེ་དང་ལོ་གཅིག་གི་གསུང་བཤད་གནང་ཡ་དེ་འཁེལ་གྱི་ཡོད་དུས་ཙམ་པ་ལ་ཁོང་ཚོ་ཐུགས་བྲེལ་ཆེན་པོ་ཆགས་བྱས་ད་རིང་ང་ཚོ་མཇལ་ཐུབ་མ་སོང།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལོ་ཤས་ནས་སྐུ་ནའི་བབས་ལ་གཞིགས་པས་སྐུ་ལྷོད་བཞུགས་ཡོང་ཕྱིར་ཨ་རི་སོགས་ཕྱི་རྒྱལ་ཐག་རིང་གི་མཛད་འཕྲིན་ཆེད་ཆིབས་བསྒྱུར་གནང་གི་མེད་སྟབས། སྲིད་སྐྱོང་མཆོག་གི་ཨ་མི་རི་ཀའི་ཕྱོགས་ཕེབས་འདི་གནད་འགག་ཅིག་ཏུ་གྱུར་ཡོད་ཅིང། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ཨཱ་ཛི་ར་ཛི་ཡཱ་མཆོག་སྔ་ལོའི་ཕྱི་ཟླ་ལྔ་པའི་ནང་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་ཞུས་ཏེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྲིད་འཛིན Biden མཆོག་གི་འཚམས་འདྲིའི་བརྡ་ལན་ཕུལ་ཡོད་པ་རེད། ད་རིང་ང་ཚོ་བཀའ་མོལ་བྱུང་སོང། Speaker Pelosi ལྷན་རྒྱས་ལ་བཀའ་མོལ་བྱུང་སོང། དེ་བྱས་རྗེས་སྲིད་འཛིན་གྱི་ངོས་ནས་སྐུ་མདུན་ལ་ཡང་མཇལ་འཕྲད་ཞུ་ཡ་དེ་ཚོ་དཔེ་མི་སྲིད་དགའ་བའི་ཐོག་ནས་གནང་གི་རེད་གསུང་གི་འདུག་ཡིན་ན་ཡང་ད་ཨ་ལས་དངོས་སུ་མཇལ་འཕྲད་ཞུ་ཐུབ་དང་མི་ཐུབ་ཟེར་ཡ་ཚོ་ཡང་ཁོ་རང་གནས་སྟངས་གཅིག་རེད་བ། དཔེར་ན། ད་ལོ་ཕྱི་ཟླ་དགུ་བཅུ་བའི་ནང་ལོགས་ལ་ཡང G20 ཚོགས་འདུ་དེ་ལ་སྲིད་འཛིན་ཕར་ཕེབས་ཡ་གི་བཀའ་མོལ་ཞུས་ཡོད་རེད། ཡིན་ན་ཡང་སྐབས་དེ་དུས་ཙམ་པ་ལ་ཡང་རྒྱལ་ཁབ་མང་པོ་ཞེ་པོ་གཅིག་གི་འགོ་ཁྲིད་མང་པོ་གཅིག་འཛོམས་བྱས་ཏེ་བྱེད་ཀྱི་ཡོད་དུས་ཡང་སྟབས་བདེ་བོ་ཡོང་གི་ཡོད་མེད་ང་ཚོ་ཞུ་ཤེས་ཀྱི་མ་རེད་ཨ་ནི་རྒྱ་གར་གྱི་གཞུང་གི་དགོངས་པ་དང་མཐུན་པ་གཅིག་ནན་ཏན་བྱས་ཡོང་དགོས་ཀྱི་རེད་བ་ཡིན་པ་ཡིན་ནའི་མ་འོངས་པ་ང་ཚོ་ད་ལྟ་དེ་ག་འདྲ་བྱེད་དགོས་ཀྱི་ཡོད་མེད་དེ་ཚོ་སྒང་ལ་ད་ལྟ་གོ་བསྡུར་བྱེད་བྱེད་བཞིན་པ་ཡིན།
བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ་ནན་སི་པེ་ལོ་སི་མཆོག་དང། དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཇེམ་མེག་གྷ་ཝུན་མཆོག་ལ་སྲིད་སྐྱོང་མཆོག་གིས་ཕྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་མཇལ་འཕྲད་གནང་ཡོད་པ་རེད། གཞན་ཡང་སྲིད་སྐྱོང་མཆོག་གིས་ད་རེས་ཨ་མི་རི་ཀ་དང་ཁེ་ན་ཌ་ས་ཁུལ་ཁག་ནང་མུ་མཐུད་ཕྱོགས་ཕེབས་གནང་སྟེ་ས་གནས་བོད་མི་གནས་ཡུལ་ཁག་ཏུ་འཚམས་གཟིགས་གནང་གི་ཡོད་པ་འདི་ནི། སྲིད་སྐྱོང་མཆོག་གིས་འོས་བསྡུའི་དྲིལ་བསྒྲགས་སྐབས་སུ་ས་གནས་ཁག་ཏུ་ལོ་ལྔ་ཡི་རིང་ཐེངས་གཉིས་ཕྱོགས་ཕེབས་གནང་རྒྱུའི་ཁས་ལེན་གནང་པ་འདི་མཇུག་སྐྱོང་གནང་ཐབས་ཡིན་པ་གསུང་གི་འདུག། འོན་ཀྱང་ད་ལྟའི་ཆར་བོད་མིའི་སྤྱི་ཚོགས་ཁྲོད་ཕན་ཚུན་ནང་ཁུལ་རྩོད་གླེང་ཡོང་གཞིའི་གནད་དོན་ཁག་ཅིག་ཡོང་བཞིན་པའི་ཐད་ལ་སྲིད་སྐྱོང་མཆོག་གིས་ཐུགས་འཚབ་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
དེང་སང་ང་རང་ཚོ་འགོ་ཁྲིད་ནང་ལོགས་ལ་ཡིན་པ་ཡིན་ན་སུ་སུ་སུ་ཆེས་མཐོའི་ཁྲིམས་ཞིབ་ཁང་ཡིན་ན་ཆེས་མཐོའི་ཁང་ཁྲིམས་ཞིབ་ཁང་ལས་འགན་དེ་ཧྲ་ཏག་ཏག་ཕར་བྱེད། སྤྱི་འཐུས་ཡིན་ན་སྤྱི་འཐུས་ཀྱི་ལས་འགན་དེ་ཕར་བྱེད་ཁྲིམས་ནང་ལ་གསལ་བ་ནང་བཞིན་ཅིག་ཧྲ་ཏག་ཏག་བྱེད་བཀའ་ཤག་ཡིན་ན་བཀའ་ཤག་གི་ལས་འགན་དེ་ཕར་ཧྲ་ཏག་ཏག་ཅིག་བྱེད་ཐུབ་པ་འགྲོ་བ་ཅིག་ན

ད་ཡོང་ཐུབ་ཀྱི་ཡོད་མེད་དེ་ཁྱེད་རང་ཚོ་ཟེར་བ་སྤྱི་ཚོགས་ནང་ལོགས་ལ་ཡ་དཀྲོག་གཏམ་གྱི་སྐད་ཆ་མང་པོ་ཞེ་པོ་ཅིག་ཡོང་བསྡད་ཀྱི་འདུག་བ་དེ་འདྲ་ཚོ་ག་རེ་བྱས་ནས་ཡོང་གི་རེད་ད་གཙོ་བོ་རྒྱ་ནག་གིས་འཛམ་བུ་གླིང་ལ་དྲ་རྒྱའི་གི་ཐོག་ནས་དམག་རྒྱག་གི་ཡོད་དེ་ང་ཚོའི་སྤྱི་ཚོགས་ནང་ལོགས་ལ་མི་ལ་དངུལ་སྤྲད་ནས་སྐད་ཆ་བཤད་བཅུག་ཡ་དང་ཟང་ཟིང་གི་ལང་ཡ་ཚོ་ཏན་ཏན་བྱེད་ཀྱི་ཡོད་པ་དེ་ང་ཚོ་ཁྱབ་ཐུབ་པ་རེད་དེ་གདོན་མི་ཟ་བ་རེད་དེ་ཡིན་ཙང་འདི་འདྲའི་གི་ལག་ཆ་ལ་མི་འགྲོ་ཡ་གི་ཆེད་དུ་ང་ཚོ་གཟབ་གཟབ་བྱེད་དགོས་གི་རེད་ཅེས་ནས་ལབ་བསྡད་ཀྱི་ཡོད་དཔེར་ན་གནས་ཚུལ་གཅིག་ཆུང་ཆུང་གཅིག་ཐོན་པ་འདྲ་བོ་བྱེད་རེད་འདི་ང་ཚོ་སྤྱི་ཚོགས་ལ་ཕན་ཡ་རེད་དོ་གནོད་ཡ་རེད་དེ་དང་པོ་བསམ་བློ་ཞིག་བཏང་དགོས་ཀྱི་རེད་མ་གཏོགས་དེང་སང་རྙོག་དྲ་རེ་བཤད་ཟིན་ན་ལམ་སང་བཀྲམ་རྐྱང་བྱས་བཞག་གི་འདུག་བ། འདི་ཕན་གྱི་འདུག་མི་འདུག་བསམ་བློ་བཏང་ཡ་དེ་བསམ་བློ་བཏང་ཡ་གི་ཆེད་དུ་ང་ཚོ་དེ་ཞུ། བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ནང་གི་གནས་སྟངས་ཐད་རྒྱལ་སྤྱིའི་ནང་དུ་ཞུ་སྐུལ་གནང་རྒྱུ་འདི་ལས་དོན་གལ་གནད་ཆེ་བ་ཞིག་ལ་ངོས་འཛིན་གནང་གི་ཡོད་ཅིང། བོད་དོན་ཐོག་ལ་རྒྱལ་ཚོགས་ཀྱིས་མཚོན་པའི་རྒྱལ་སྤྱིའི་ངོས་ནས་དོ་སྣང་ཡོང་ཐབས་སུ་ཐབས་ཇུས་འཛིན་ཕྱོགས་ཐད་ལ་རྩལ་དང་རྣམ་དཔྱོད་གང་ཡོང་འདོན་ཐབས་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། ཕྱི་དྲིལ་ལས་ཁུངས་ནས་ད་ལྟ་མི་ཤེལ་བྷེ་ཤེ་ལེ་གྲུབ་པའི་རྗེས་ལ་ད་ལྟ High Commissioner གསར་པ་དེ་ཕེབས་པའི་སྐབས་ལ་ང་ཚོས་འཚམས་འདྲི་ཕུལ་ཡོད་རེད་ཕྱི་དྲིལ་ལས་ཁུངས་ནས་ཕྱི་དྲིལ་བཀའ་བློན་མཚན་ཐོག་ནས་འཚམས་འདྲི་ཕུལ་བྱས་ད་ལྟ་འདིའི་སྒང་ལ་དམིགས་བསལ་གྱི་ཞིབ་འཇུག་བྱེད་དགོས་ཀྱི་འདུག་ཅེས་ནས་ཞུས་ཡོད་རེད་འོན་ཏེ་མཉམ་འབྲེལ་རྒྱལ་ཚོགས་ཁོ་རང་ཚོ་གིས་དེ་གལ་ཆེན་པོ་ཅིག་རྩིས་བྱས་ད་ལྟ་བཏོན་ཡོང་གི་རེད་བ་དེ་ནི་ཉེན་ཁ་ཆེ་ཤོས་མཐོང་གི་འདུག་ག་རེ་ཟེར་ན་རྒྱ་ནག་ངོས་ནས་ད་བོད་ནང་ལོགས་རྒྱ་ནག་ཁོ་རང་ཚོ་གི་མི་འབོར་ཉུང་རུ་འགྲོ་གི་ཡོད་དུས་ཙམ་པ་བོད་ནང་ལ་རྒྱ་མི་མང་པོ་ཞེ་པོ་ཅིག་སྤུང་ཡ་དེ་སྔས་མར་ཁོ་རང་ཚོ་གི་འཆར་གཞི་སྒྲིག་པ་དང་ང་ཚོའི་གི་ཞེད་སྣང་བྱེད་པ་ནང་བཞིན་ཅིག་ཡོང་གི་ཡོད་མ་རེད་བོད་ནང་ལོགས་རྒྱ་མི་མང་རུ་འགྲོ་གི་ཡོད་རེད་དེ་ཡིན་ན་ད་དམིགས་ཡུལ་སྡུག་ཅག་དེ་ག་རེ་རེད་ཟེར་ན་བོད་རིགས་ཚང་མ་རྒྱ་རིགས་ལ་འགྱུར་ཡག་གི་དམིགས་ཡུལ་འདུག་བ་ད་དེ་ང་ཚོ་ཉེན་ཁ་ཆེན་པོ་ཞེ་པོ་ཆགས་གི་འདུག་ད་དེ་སྐད་ཡིག་དང་འབྲེལ་བ་རེད་བ་ལགས། ད་སྐད་ཡིག་ཆོས་རིག་གཞུང་ཚང་མ་ལ་འབྲེལ་བ་ཆགས་བསྡད་ཡོད་རེད།
བོད་ནང་ད་བར་དུ་བོད་མི་བརྒྱ་དང་དྲུག་ཅུ་ལྷག་གིས་རང་ལུས་མེར་བསྲེགས་བཏང་ནས་རྒྱ་ནག་གཞུང་ལ་རྔམ་སྟོན་གྱི་རྣམ་པ་གསལ་སྟོན་བྱེད་བཞིན་ཡོད་ཅིང་བོད་མི་རིགས་ཀྱི་ངོ་བོ་རྩ་བརླག་འགྲོ་ཉེན་ཆེ་བ་འདི་ནི། བཙན་བྱོལ་བོད་མིའི་སེམས་འཚབ་བྱེད་གཞི་གཙོ་བོ་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད།
ད་བོད་ནང་ཡོད་མཁན་བོད་མི་ཚོས་དངོས་གནས་དྲང་གནས་སྐུ་ལས་ཞེ་པོ་སྐྱོན་གྱི་ཡོད་རེད་སོ་སོ་ཚེ་སྲོག་ཡིན་རྗེས་འབེན་བཙུགས་བྱས་བྱེད་ཀྱི་ཡོད་རེད་ང་ཚོ་དེ་མཚམས་མཚམས་ང་ཚོ་ཞེ་པོ་རྒྱུགས་པའི་སྐབས་ལ་ད་ཁྱེད་རང་དཀའ་ལས་ཞེ་པོ་ཁག་ཡོད་ཟེར་ང་ཚོ་དཀའ་ལས་དེ་ཙམ་ཁག་པ་ལ་ཧང་སང་ཡ་གང་ཡང་མི་འདུག་བ། དེ་ཁས་ལེན་ཚར་བ་རེད་མི་རྒྱུག་དགོས་རེད་བྱེད་དགོས་རེད་མ་གཏོགས་ཅིག་བྱས་ཙང་ང་ཚོ་འདི་ལ་ཡ་ལས་ཀ་བྱེད་ཡ་གི་སྙིང་སྟོབས་སླེབ་ཡ་དེ་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་དང་རྒྱལ་བ་རིན་པོ་ཆེ་གི་དགོངས་པ་དེ་ཚོ་སྒྲུབ་ཡ་གི་ཆེད་དུ་རེད་གཉིས་པ་དེ་བོད་ནང་ཡོད་མཁན་བོད་མི་ཚོ་གི་སེམས་ཤུགས་མ་ཆག་པ་བྱས་ཧྲ་ཏག་ཏག་བྱས་ནས་བསྡད་བསྡད་ཡོད་དུས་ཙམ་པ་ལ་ང་ཚོ་དེ་ཐབས་བྱུས་བྱེད་ཡ་གི་གནས་སྟངས་ཅིག་སླེབས་བསྡད་ཀྱི་ཡོད་དུས་ཙམ་པ་ལ་ཁྱེད་རང་ཚོ་ད་དཀའ་ངལ་ཞེ་དྲག་ཡོད་རེད་ད་དེ་འདྲ་བོ་བྱས་ན་ང་ཚོ་ཕྱི་ལོགས་ནས་བོད་ལ་ཕར་འགྲོ་ཐུབ་གི་ཡོད་མ་རེད་ཁྱེད་རང་ཚོ་ཕྱི་ལོགས་ལ་ཡོང་ཐུབ་གི་ཡོད་མ་རེད་ཡིན་པ་ཡིན་ནས། སྟངས་འཛིན་ཤུགས་ཆེན་པོ་ཞིག་བྱེད་ཀྱི་ཡོད་རེད་ཡིན་པ་ཡིན་ནའི་ད་ལྟའི་ང་ཚོ་མུ་མཐུད་ནས་འབད་བརྩོན་བྱས་ནས་འགྲོ་བ་ཡིན་ན་ཉི་མ་གཅིག་ཏན་ཏན་ང་ཚོ་དོན་དག་ཅིག་འགྲུབ་གི་རེད། ནང་པ་སངས་རྒྱས་པ་ཡིན་པའི་ཆ་ནས་རྟག་པ་བརྟན་པ་ལ་ཁས་ལེན་གི་ཡོད་མ་རེད་རྒྱ་ནག་ཏན་ཏན་འགྱུར་བ་འགྲོ་དགོས་ཀྱི་རེད་མ་འགྲོ་རང་འགྲོ་རེད། དེ་ཡིན་དུས་བསམ་པ་འདི་འདྲའི་ཅིག་ད་ག་དུས་འགྲུབ་གི་རེད་ཞེས་ཡ་དེ་ངས་ལབ་ཁག་ཁག་རེད་དེའི་དུས་ཚོད་ཀྱི་བར་དུ་ང་ཚོ་བོད་ནང་ལོགས་ཡོད་མཁན་ཡིན་ནའི་རེད་བཙན་བྱོལ་ནང་ལོགས་ཡོད་མཁན་ཚོ་ཡིན་ནའི། ཚང་མ་ལོ་མཉམ་རུབ་ཀྱི་ཐོག་ནས་ཧུར་ཐག་པ་ཐག་བྱས་པ་ཡིན་ན་ང་ཚོ་ཏན་ཏན་བབས་ས་ཅིག་ལ་བབས་ཐུབ་ཀྱི་རེད་བྱིན་གྱིས་ཞུ་ཡ་ཡིན། གོང་དུ་སྲིད་སྐྱོང་མཆོག་གིས་གསུངས་འདི་དག་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་གྱི་ཕྱི་དྲོ། བཅར་འདྲི་དང་ལེན་གནང་སྟེ་བཀའ་ལན་གནང་བ་ལས་ཟུར་འདོན་ཞུས་པ་ཡིན། གནས་ཚུལ་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
བོད་ཀྱི་བྲག་མགོ་རྫོང་དུ་རྒྱ་ནག་གཞུང་གིས་ཆོས་དད་རང་དབང་རྡོག་རོལ་དང་དྲག་གནོན་གྱི་སྙན་ཐོ་བཏོན་པའི་དཔང་རྟགས་ལ་བརྟེན་ནས་རྒྱ་ནག་ཐོག་དབྱིན་ཇིའི་གཞུང་གིས་ལངས་ཕྱོགས་མཁྲེགས་པོ་འཛིན་སྲིད་པ་རེད་ཅེས་བོད་གནས་ལྟ་ཞིབ་པ་གིས་ངོས་འཛིན་གནང་གི་ཡོད་པའི་སྐོར་ལོ་སྦེར་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། མདོ་ཁམས་དཀར་མཛེས་བོད་རིགས་རང་སྐྱོང་ས་ཁུལ་གྱི་བྲག་མགོ་རྫོང་དུ་སྤྱི་ལོ་ཉིས་སྟོང་ཉེར་གཅིག་ལོ་གི་ཟླ་བ་བཅུ་པ་གི་ཟླ་མཇུག་ནས་བཟུང་རྒྱ་ནག་དམར་ཤོག་གི་འགོ་ཁྲིད་ཝང་ཏུང་ཧྲིན་ཟེར་བ་ཟིག་སླེབས་ཏེ་ཐུབ་དབང་གི་སྐུ་འདྲ་དང་རྗེ་བཙུན་བྱམས་མགོན་གྱི་སྐུ་བརྙན། གུ་རུའི་སྐུ་བརྙན་གྱི་སྐུ་འདྲ་ཆེན་པོ་གསུམ་རྩ་གཏོར་བཏང་བ་མ་ཟད། མ་ཎི་དུང་འཁོར་བཞི་བཅུ་ཞེ་ལྔ་རྩ་གཏོར་དང་ནང་བསྟན་སློབ་གྲྭ་སྒོ་བརྒྱབ་པ། བོད་མི་མང་བོ་བཀག་ཉར་བྱས་པ་དང། ལྷག་པར་ཁོང་ཚོ་བཀག་ཉར་གྱིས་བཙན་དབང་གི་སྒོ་ནས་སློབ་གསོ་སྤེལ་ས་སོགས་གསལ་བོ་འཁོད་པ་གི་ཆོས་ལུགས་ཀྱི་ཐོག་གཏོར་རྒོལ་ཛ་དྲག་གི་སྙན་ཐོ་ཟིག་དབྱིན་ཡུལ་གྱི་ནང་གི་བོད་གནས་ལྟ་ཞིབ་དང་བོད་རང་དབང་ཚོགས་པ་མཉམ་རུབ་ཀྱི་སྒོ་ནས་བཏོན་ཏེ། བདུན་ཕྲག་སྔོན་མར་དབྱིན་ཇིའི་གྲོས་ཚོགས་ཀྱི་ཚོགས་ཁང་ཟིག་ཏུ་གྲོས་ཚོགས་འཐུས་མི་ནེ་ཝིན་དཱ་མེ་ཤི་ར་ལགས་ནས་དབུ་འབྱེད་གནང་ཡོད་པར་བརྟེན། བོད་རང་དབང་ཚོགས་པ་དང་བོད་གནས་ལྟ་ཞིབ་ཀྱི་འགན་འཛིན་སེམ་ཝེལ་ཁྲོན་ལགས་ནས། བྲག་མགོ་རྫོང་དུ་རྒྱ་ནག་གཞུང་གིས་ཆོས་དད་རང་དབང་རྡོག་རོལ་དང་དྲག་གནོན་གྱི་སྙན་ཐོ་བཏོན་པ་གི་དཔང་རྟགས་དེས་རྒྱ་ནག་ཐོག་དབྱིན་ཇིའི་གཞུང་གིས་ལངས་ཕྱོགས་མཁྲེགས་པོ་འཛིན་སྲིད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། This will mean that the UK government begins to take a tougher stance on Chinese Communist Party human rights abuses in Tibet. ཁོང་གིས་སྙན་ཐོ་དབུ་འབྱེད་གནང་སྐབས་དབྱིན་ཇིའི་གྲོས་ཚོགས་འཐུས་མི་དང་སྲིད་བློན་གྱི་ཆོས་དད་རང་དབང་གི་ཐོག་དམིགས་བསལ་སྐུ་ཚབ་པ། Fiona Bruce། ལགས་ཆེད་ཕེབས་གནང་སྟེ། མོ་རང་སྔ་མོ་ནས་རྒྱ་ནག་གཞུང་གིས་ནང་པ་ཙམ་མ་ཟད། ཡུ་གུར་གྱི་ཁ་ཆེ་དང་ཡེ་ཤུ་སོགས་ལ་དྲག་གནོན་བྱེད་བཞིན་པ་གི་དོགས་གཞི་ཆེན་པོ་ཡོད་པའི་མུར། ད་ལྟ་མོ་རང་ལ་དཔང་རྟགས་གསལ་བོ་ཡོད་པ་གི་སྙན་ཐོ་འདི་རག་པར་ཡི་རང་ཆེན་པོ་གནང་སོང་བ་དང་མཚུངས། དབྱིན་ཇིའི་གཞུང་གི་ཕྱི་རྒྱལ་དང་དབྱིན་ཡུལ་གྱི་མངའ་ཁོངས་ཆགས་མྱོང་བ་གི་རྒྱལ་ཁབ་མཉམ་འབྲེལ་ལས་ཁུངས་ནས་ཀྱང་དོ་གལ་ཆེན་པོ་གནང་སོང་བས་ང་ཚོས་དབྱིན་ཇིའི་གཞུང་ནས་རྒྱ་ནག་དམར་པོས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་རིམ་པས་ལངས་ཕྱོགས་མཁྲེགས་པོ་ཟིག་འཛིན་སྲིད་པ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། སྙན་ཐོ་དེར་བོད་གནས་ལྟ་ཞིབ་ཁང་གིས་སྤྱི་ཟླ་གཉིས་པ་གི་ཚེས་པ་དགུ་གི་ཉི་མ། བཞུགས་སྒར་དུ་བོད་སྐད་ཀྱི་གནས་བབ་ངོ་སྤྲོད་ལྷན་ཚོགས་ཞིག་བསྐྱངས་གནང་སྐབས། རྡ་རམ་ས་ལའི་བོད་གནས་ལྟ་ཞིབ་ཀྱི་འགན་འཛིན་དབང་ལྡན་སྐྱབས་ལགས་ནས་ཁོང་ཚོས་སྙན་ཐོའི་རྒྱུ་ཆ་རྣམས་འཁོར་སྐར་ལས་བླངས་བ་གི་པར་དང་རྒྱ་ནག་གཞུང་གི་ཡིག་ཆ་ཁག་ས་གནས་མང་ཚོགས་ཀྱི་ས་ནས་རྒྱུས་ལོན་སོགས་བྱས་ཏེ་བསྒྲིགས་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། འཁོར་སྐར་བརྒྱུད་བྱས་ནས་ང་ཚོ་བོད་ཀྱི་ས་གནས་ཀྱི་ཅིག་གནས་སྟངས་ལ་པར་རྒྱག་ཡ་རེད་དེ་ནང་བཞིན་ད་རྒྱ་ནག་གི་ཅིག་ཡིག་ཆ་དང་ཨ་ནེ་ཅིག་གསར་འགྱུར་བརྒྱུད་ལམ་དང་དེ་འདྲའི་ཡང་ཅིག་འགོ་ཁྲིད་ཀྱི་རིམ་པ་རེད་དེ་འདྲའི་སྐད་ཆ་བཤད་རྒྱུ་དང་དེ་འདྲའི་གི་རྒྱུ་ཆ་དང། ཨ་ནེ་ཡང་ས་གནས་ས་ཐོག་རང་གི་ཅིག་མང་ཚོགས་ཀྱི་སྒང་ནས་ཅིག་དཀའ་ངལ་འཕྲད་བསྡད་རྒྱུ་དང་དེའི་སྐད་ཆ་བཤད་རྒྱུ་དང་དེའི་རིམ་པ་ད་འདི་འདྲའི་གཙོ་བོ་ཅིག་རྒྱུ་ཆ་རིམ་པ་ཁ་ཤས་ཅིག་གཙོ་བཟུང་བྱས་ནས་ད་ང་ཚོ་བོད་ཡིག་ནང་གི་ཅིག་ནས་སྙན་ཐོའི་སྒང་ལ་ཅིག་ཞིབ་ཚགས་པོ་འགྲོ་བྱེད་ཀྱི་ཡིན་ད་ཉེ་ཆར་སྙན་ཐོ་ཅིག་བྲིས། ཡང་ཧྥ་རན་སིའི་ནང་གི་བོད་གནས་ལྟ་ཞིབ་ཀྱི་ཉམས་ཞིབ་པ་བསྟན་འཛིན་ཆོས་སྐྱིད་ལགས་ནས། དབྱིན་ཇིའི་ཕྱི་དར་རང་དབང་གི་དམིགས་བསལ་སྐུ་ཚབ་ཀྱིས་དེའི་སྐོར་ལ་སྐད་ཆ་བཤད་དུས་སུ་བབས་ཡོད་ཅེས་གསུངས་པ་བཞིན། བྲག་འགོ་བརྒྱུད་ནས་བོད་ས་བོད་ཡོངས་ལ་དྲག་གནོན་གྱི་གནས་ཚུལ་ཐོག། ཆབ་སྲིད་པ་དང་དབང་ཆ་ཅན་ཚོས་དོ་སྣང་དྲི་བ་འདོན་རྒྱུ་གི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། སྙན་ཐོའི་སྙན་ཐོ་འདིའི་ནང་ལོགས་ཀྱི་གནས་ཚུལ་དེ་ཚོ་ཚང་མ་ཁུངས་སྐྱེལ་ར་སྤྲོད་བྱས་ནས་ཡོད་པས་ཀྱི་ནི་སྙན་ཐོ་ཅིག་ཡིན་དུས་སྐབས་སུ་ལ་འདི་ངས་བཟང་ཕྱོགས་ཅིག་ལ་མཐོང་གི་འདུག་ནི་འདི་བརྒྱུད་བྱས་ནས་བྲག་འགོ་བརྒྱུད་བྱས་ནས་བོད་ས་ཡོངས་རྫོགས་ལ་ཉིས་སྟོང་བརྒྱད་ནས་བྱས་ནས་དྲག་གནོན་བྱེད་རྒྱུ་འདི་ངས་རབ་དང་རིམ་པ་བྱས་ནས་ནི། དབང་ཆ་ཡོད་རྒྱུ་གི་སྲིད་བློན་ཡིན་ནི་རེད་ཨ་ནི་ཆབ་སྲིད་པ་སུ་ཡིན་ནི་གི་དེ་ལ་དོ་སྣང་དང་དྲི་བ་དེ་སླེབས་པའི་ལས་ངས་རེ་བ་བྱེད་ཀྱི་ཡོད། རྒྱ་གར་ནང་གི་བྲག་འགོ་ས་གནས་ཀྱི་བོད་མི་རྦོ་ཀྲི་འོད་སྣང་ལགས་ནས། བྲག་འགོ་རྫོང་དུ་དཔེར་ན་ཆབ་སྲིད་བཙོན་ཟུར་བསྟན་འཛིན་དཔལ་བཟང་ལགས་ན་ནིང་སྤྱི་ཟླ་བཅུ་བ་གི་ནང་དགོངས་རྫོགས་ཀྱིས་སྐུ་ཕུང་ཞུགས་འབུལ་གནང་སྐབས། མི་སེར་དཀྱུས་མ་གི་གྱོན་ཆས་གོན་པ་གི་ཉེན་རྟོག་པ་ཧ་ཅང་མང་པོ་བཀྲམ་ཡོད་པ་མ་ཟད། བོད་མི་ཞིག་གིས་སྐུ་ཕུང་ཞུགས་འབུལ་ཞུས་བ་དེ་པར་བརྒྱབ་པ་ཙམ་གྱིས་ཀྱང་བོད་མི་དེར་ཉེས་རྡུང་ཚབས་ཆེན་ཕོག་པས་མཚོན། སྐད་འཕྲིན་གྱི་ལམ་ནས་དོགས་གཞི་ཅུང་ཟད་རེ་བྱུང་བ་ལའང་འཕྲལ་དུ་ལྟ་རྟོག་བྱེད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། དེ་དག་དེར་སྐུ་ཕུང་ཞུ་དུས་བར་ཆད་བརྒྱབ་སྟེ་གང་ལ་ནི་ཁོ་ཚོ་དེའི་ཁ་པར་འཕྲོག་གདོང་བག་ཆགས་སྤུག་གི་འདྲི་གཅོད་ཁང་ལ་ཁྲིད་འགྲོ་དེ་འདྲ་བྱས་ནས་པས་དཀའ་ངལ་ཞེ་པོ་བྱུང་མྱོང་འདུག་ཟེར་ནས་བ་དེ་ནི་ག་ནས་ཚར་ཡག་ད་གོ་གི་འདུག་ད་ལྟའི་ཉེ་ཆར་ཟེར་ན་མི་འདུག་འདི་སྤྱི་ཟླ་བཅུ་པའི་ནང་ལ་རེད། བྲག་འགོ་རྫོང་དུ་སྤྱི་ལོ་ཉིས་སྟོང་བརྒྱད་ལོ་ནས་རྒྱ་ནག་གཞུང་གིས་དྲག་གནོན་ཚབས་ཆེན་གྱིས་བོད་མི་གང་བྱུང་གིས་འཛིན་བཟུང་དང་མེ་མདའ་བརྒྱབ་ནས་དམར་གསོད་གཏོང་བ། སྐུ་བརྙན་གཏོར་བཤིག་དང་སློབ་གྲྭར་སྒོ་བརྒྱབ་པ་སོགས་བྱུང་ཡོད་པ་མ་ཟད། ད་ལྟའི་གནས་སྐབས་སུའང་དགོན་སྡེ་ཁག་ཏུ་གྲྭ་བ་ལྔ་རེ་གི་བར་རྒྱ་ནག་གི་ལས་བྱེད་པ་རེ་བཞག་ནས་དགེ་འདུན་པ་ཚོ་གི་འགྲོ་འདུག་ལ་ལྟ་རྟོག་ཤུགས་ཆེ་བྱེད་བཞིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། གསར་འགྱུར་གཞན་ཞིག་ལ། བོད་དང་ཤིན་ཅང་གིས་གཙོས་རྒྱ་ནག་ནང་མི་མང་ས་ཡ་གཅིག་ཙམ་ལ་འཁྱགས་རོམ་ཞུ་བའི་རྐྱེན་གྱིས་ཆུ་ལོག་གི་དཀའ་ངལ་འཕྲད་རྒྱུའི་ཉེན་ཁ་ཡོད་པའི་གནས་ཚུལ་བཏོན་འདུག་དེ་ཡང South China Morning Post ཞེས་པའི་གསར་འགྱུར་ལས་ཁང་ནས་གནས་ཚུལ་བཀོད་དོན་བྱུང་བར་གཞིགས་ན། དབྱིན་ཡུལ་དང་ནིའུ་ཛི་ལན་ཌིའི་འབྲེལ་ཡོད་ཉམས་ཞིབ་པ་ཚན་པ་ཁག་ཅིག་གིས་ཞིབ་འཇུག་སྙན་ཐོ་བཏོན་པའི་ནང་བོད་དང་ཤིན་ཅང་ཟི་ཁྲོན་སོགས་རི་མཐོ་སའི་མངའ་ཁུལ་ཁག་ཅིག་ནང་འཁྱགས་རོམ་བཞུར་ཏེ་འཛམ་གླིང་ནང་གི་མི་འབོར་ས་ཡ་བཅོ་ལྔ་ཙམ་ལ་མཚོ་དང་མཚེའུ་རྣམས་གློ་བུར་རྡོལ་ནས་ཆུ་ལོག་རྒྱབ་རྐྱེན་ཡོད་པ་དང་དེས་མངའ་ཁུལ་དེ་དག་གི་རྒྱང་ཐག་ཀི་ལོ་མི་ཀྲ་ལྔ་བཅུ་ཙམ་གྱི་ནང་ཚུད་གནས་སྡོད་བྱེད་མཁན་གྱི་མི་རྣམས་ཀྱི་ཚེ་སྲོག་དང་འཚོ་བའི་རྟེན་གཞིར་དོ་ཕོག་ཆེན་པོ་ཐེབས་རྒྱུའི་ཉེན་ཁ་ཡོད་པ་བཀོད་འདུག་དཔེ་མཚོན་ལྟ་བུར་རྒྱ་ནག་གི་དབང་འོག་ཡོད་པའི་བོད་རང་སྐྱོང་ལྗོངས་ཟེར་བའི་ནང་མཚོན་ན་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་ནས་བཟུང་བོད་ནང་གི་འཁྱགས་རོམ་གྱི་མཚོ་ཆུ་ཁག་ཉི་ཤུ་རྩ་བདུན་རྡོལ་བའི་གནས་ཚུལ་བྱུང་མྱོང་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་ཆུ་མཛོད་རྡོལ་བའི་རྐྱེན་གྱིས་ཆུ་ལོག་གི་རྐྱེན་ངན་འོག་མི་གྲངས་ཉིས་བརྒྱ་ལྷག་ཙམ་གྱི་ཚེ་སྲོག་ཤོར་བ་དང། བོད་དང་བལ་ཡུལ་དབར་གྱི་ཟམ་ཆེན་ཞིག་ཆུས་ཁྱེར་བའི་གནས་ཚུལ་བྱུང་ཡོད་པ་ཡང་ལུང་འདྲེན་བྱས་འདུག་ཞིབ་འཇུག་སྙན་ཐོ་དེའི་ནང་གནམ་གཤིས་འགྱུར་འགྲོས་ཕྱིན་པའི་རྐྱེན་གྱིས་འཁྱགས་རོམ་བཞུར་ཚད། མྱུར་དུ་འགྲོ་བ་དང་དེས་རྐྱེན་པས་མཚོ་དང་མཚེའུ་གློ་བུར་རྡོལ་བ་དང་ཡང་ན་ཆུ་མཛོད་རྡོལ་བ་སོགས་ཀྱི་དཀའ་ངལ་འཕྲད་ཀྱི་ཡོད་ལུགས་བཀོད་འདུག་གོང་ཞུས་གནས་ཚུལ་དེའི་ནང་མུ་མཐུད་ནས་འདི་ལྟ་བུའི་དཀའ་ངལ་བྱུང་བ་དཔེར་ན་པ་ཀི་སི་ཐན་ནང་ཉེ་བའི་ཆར་འཁྱགས་རོམ་ཞུ་བའི་དཀའ་ངལ་ཆེ་རུ་ཕྱིན་པ་དང་རྒྱ་གར་དང་པི་རུ་ལྟ་བུའི་རྒྱལ་ཁབ་ནང་དུའང་དེ་མཚུངས་དཀའ་ངལ་འཕྲད་ཀྱི་ཡོད་པ་སོགས་ལུང་འདྲེན་གནང་འདུག། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་གནས་བཞུགས་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་བྱུང་བའི་འདས་པའི་ལོ་ངོ་གསུམ་ཙམ་རིང་དྲ་རྒྱ་བརྒྱུད་རྒྱ་ནག་སྐམ་སས་གཙོས་པའི་འཛམ་གླིང་ཡུལ་གྲུ་ཁག་ཅིག་ན་གནས་སྡོད་རྒྱ་མི་རིགས་གཙོ་བོར་བྱས་པའི་བོད་བརྒྱུད་ནང་བསྟན་ལ་དད་ཞེན་བྱེད་མཁན་ཁག་ཅིག་ལ་ནང་ཆོས་སློབ་ཁྲིད་གནང་སྟེ་སློབ་མ་ཚོས་ཧ་ཅང་དགའ་པོ་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་འཆི་མེད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ད་རེས་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་ད་ད་ལྟ Australia ནང་ལ་རྟེན་གཞི་གནང་བའི་ཡེ་ཤེས་འཁོར་ལོའི་ཆོས་ཚོགས་ཀྱི་ཚོགས་གཙོ་དང་རྩོམ་པ་པོ་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་དང་ལྷན་དུ་བཀའ་མོལ་ཆོས་ཚོགས་ཀྱི་ད་འབྲེལ་བའི་ལས་དོན་ཁག་དང། ཨེ་བཀའ་མོལ་ཞུ་ཡ་ཡིན་ཨ་ནི་ཐོག་མར་མཁན་པོ་ང་ཚོའི་ལེ་ཚན་ནང་ལོགས་ལ་བཀའ་མོལ་གནང་ག་ཕེབས་པ་ཐུགས་རྗེ་ཆེ་དུས་ཚོད་བཏོན་གནང་བ། ལགས་སོ་ལགས་དེ་ནས་ང་ལ་ཡང་གོ་སྐབས་གནང་བ་བཀའ་དྲིན་ཆེ་ལགས། ལགས་སོ། མཁན་པོ་ཐོག་མ་མཁན་པོ་སྔོན་མ་ཡིན་ན་ཐེ་ཝན་ནང་ལ་བཞུགས་ཡོད་རེད་ད་ཉེ་བའི་ཆར་ལ་ད་ལྟ Australia ནང་ལ་འདུག་ཕེབས་རྗེས་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་ཡེ་ཤེས་འཁོར་ལོའི་ཆོས་ཚོགས་དུ་བཙུགས་གནང་བྱས་ད་ཆོས་ལུགས་ཀྱི་མཛད་འཕྲིན་དུ་སྤེལ་གནང་གི་ཡོད་རེད། བྱས་ཙང་ད་འདས་པའི་ལོ་གཉིས་གསུམ་ནང་ལོགས་ལ་ད་གཅིག་འཛམ་བུ་གླིང་ཚང་མ་ཏོག་དབྱིབས་ནད་ཡམས་དང་དེ་འདྲས་ཀྱི་རྐྱེན་པས་མི་ཚང་མ་ཕར་ཚུར་འགྲོ་འོང་བྱས་ད་དེ་འདྲས་ལ་དཀའ་ངལ་མང་པོ་ཅིག་ཡོད་དུས་ཙང་པ་ཨ་ནི།

ཡོང་ནས་ད་དེ་ཅིག་ཨི་ནི་ག་ལེ་ག་ལེ་བྱས་ནས་ཡང་མ་མཐའ་ན་ཡང་སོ་སོ་གི་ཅིག་ད་རྒྱ་ཡིག་རྒྱ་སྐད་རེ་སྦྱངས་དེའི་གི་ཅིག་ཆོས་རེད། རིག་གཞུང་རེད་ཅིག་སྐད་ཡིག་རེད་ཚང་མ་གང་ལ་གང་འཚམས་ཅིག་དཀའ་ལས་བརྒྱབ་པ་དེ་ཚོ་ཡང་ཆུད་ཟོས་སུ་མ་སོང་བ་ཞིག་བྱུང་ན་བསམ་ནས་ཡང་དེ་ནས་ཡང་སོ་སོ་སོ་སོ་གི་གང་ཐུབ་ཅི་ཐུབ་གི་དེ་འདྲའི་གི་ཅིག་དཔེ་ཁྲིད་འདྲ་བྱེད་ཡ་དང་དེ་འདྲའི་ལས་ཀ་དེ་ཚོ་བྱས་པ་ཡིན། དེ་ནས་ན་ནིང་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ། ཏོག་དབྱིབས་ནད་ཡམས་འདི་འགོ་ཚུགས་དང་མ་ཚུགས་ཀྱི་མཚམས་དེ་ལ་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་འདི་ལ་ཕེབས་རེད་དེའི་སྐབས་སུ་ང་ཚོ་ཡང་ཅིག་དྲ་ལམ་འདི་འདྲའི་ཡང་ཅིག་དེ་འདྲ་བྱས་ནས་གོ་སྒྲིག་ཞིག་འདི་འདྲའི་བྱས་ནས་བྱེད་སྟངས་ཡིན་ན་ང་དེ་རྗེས་ལ་ཅིག་ད་དངོས་སུ་ཡང་ཅིག་ཆོས་ཚོགས་དེ་འདྲ་ཡར་རྒྱས་གཏོང་ཡ་འདྲ་བོ་དང་དེ་འདྲའི་ཡི་གེ་ཅིག་འཆར་གཞི་དེ་འདྲ་ཡོད་ད་ཡིན་ན་ཡང་ད་ལྟ་ཁྱེད་རང་གསུངས་ནང་བཞིན་རེད་གང་ཡང། ན་ཡང་དགོས་དབང་གིས་མ་བྱུང་བ་རེད་ཡིན་ན་ཡང་ད་ང་ལ་མཚོན་ན་རྩ་བའི་ནམ་རྒྱུན་གྱི་ལས་ཀ་གཙོ་བོ་འདྲ་བོ་དེ་དཔེ་ཁྲིད་བྱེད་ཡ་འདྲ་བོ་རང་ཡིན། དེ་ནས་ད་ལྟ་ཅིག་འདས་པའི་ལོ་གཉིས་ལྷག་གི་རིང་དེ་ལ་ཡང་དྲ་ཐོག་ནས་སློབ་ཚན་འཁྲིད་ཡ་དེ་སྐོར་བདུན་ཕྲག་རེ་རེའི་ནང་ལ་དཔེར་ན་ངའི་གཟའ་ཉི་མ་འཆར་ཅན་ལ་ཀུན་བཟང་བླ་མའི་ཞལ་ལུང་གི་དེ་འདྲའི་རྨང་གཞིའི་འཛིན་གྲྭ་ཞིག་བསྐུར་བ་དེ་འདྲའི་ཞིག་དང་ངའི་གཟའ་སྤེན་པ་འཆར་ཅན་ལ་དབུ་མ་གཅིག་བསྡུས་ཀྱི་འཆད་ཁྲིད་ཅིག་དབུ་མ་དེ་ཡང་ད་དབུ་མ་བཞི་བརྒྱ་པ་དང་དེ་ད་ལྟ་དབུ་མ་འཇུག་པ་ཞིག་ཚར་གྲབས་ཡོད། དེ་དང་དེ་ནས་གཟའ་ལྷག་པ་འཆར་ཅན་ལ་ཅིག་གསར་ཞུགས་དེ་འདྲ་ཡོད་རྒྱུ་དེ་ཚོའི་རིགས་དེ་ལ་སྤྱོད་འཇུག་རེ་འཁྲིད་གི་ཡོད་ད་དེ་ཚོ་ཉི་མ་གཅིག་གི་མ་ཆད་པ་འདྲ་བོ་ཅིག་བྱས་ནས་དེ་མར་འགྲོ་ཐུབ་སོང་ད་གང་ཟེར་ན་དྲ་ཐོག་རེད་བ་དེ་ནས་དེ་ལ་ཤུགས་རྐྱེན་འདྲ་ཞེ་དྲག་ཐེབས་མ་སོང་ཟེར་ཡ་ཡིན་དེ་མ་ཡིན་པའི་སྤྱིར་བཏང་གི་ཅིག་ཡང

སྤྱིར་བཏང་གི་བཤད་ན་མང་ཆེ་བ་དེ་རྒྱ་རིགས་རང་ཡིན་ལབ་ན་འགྲིག་ས་རེད་ཁྱད་པར་དུ་ང་ཚོ་དྲ་ཐོག་ནས་དེ་གི་སློབ་ཁྲིད་འགོ་ཚུགས་པའི་རྗེས་སུ་ཐའེ་ཝན་དང་མ་ལེ་ཤི་ཡ་སིང་ག་པོར་དང་རྒྱ་ནག་པེ་ཅིན་ཧྲང་ཧའེ་ཚང་མ་ནས་ཡོད་མང་པོ་ཞེ་པོ་ཅིག་མེད་ན་ཡང་གཏན་འཇགས་འདྲ་བོ་བྱས་ནས་ཡག་པོ་ཅིག་སློབ་སྦྱོང་བྱེད་མཁན་དེ་འདྲ་ཡོད་སྤྱིར་བཏང་གི་སློབ་ཁྲིད་དེ་འདྲའི་རིགས་དེ་ལ་ཡོང་མཁན་དེ་ཚོ་དཔེ་མང་པོ་ཡོང་གི་མ་རེད་བ་ནམ་རྒྱུན་ནས་དཀའ་ལས་ཡོད་རེད་རེད་རེད། ཆོས་ཚོགས་ཚང་མ་ལ་དཀའ་ལས་ང་ལ་ཡང་དེ་གཅིག་པ་རེད་ད་ཡིན་ན་ཡང་གང་ལ་གང་འཚམས་ཡག་པོ་ཡོད་དེ་ནས། བོད་པ་དེ་འདྲ་དག་དག་ཅིག་ང་ནམ་རྒྱུན་གྱི་སྐད་འཕྲིན་ཚོགས་པ་འདྲ་བོ་དེ་འདྲའི་ནང་ལ་དམིགས་བསལ་གྱི་ནང་ཆོས་ངོ་སྤྲོད་ཀྱི་ཚོགས་པ་གང་ལ་གང་འཚམས་ཡག་པོ་ཡོད་དེ་ཚོའི་ནང་ལ་ཡང་ཅིག་ཕ་ཡུལ་བོད་ནང་ལས་དོན་གཉེར་མཁན་དཔེ་མང་པོ་ཡོང་གི་འདུག་མ་གཏོགས་ད་ཕྱི་ལོགས་བོད་པ་དེ་ཚོ་དམིགས་བསལ་གྱི་ཅིག་དྲ་ལམ་འདྲ་བརྒྱུད་ནས་སོ་སོ YouTube ལ་དེ་འདྲ་བྱས་ནས་སོ་སོའི་ངོས་ནས་ཅིག་ཡང་ཅིག་དྲ་ཐོག་ནས་མར་བཤད་བཞག་ན་ཉན་མཁན་གང་ལ་གང་འཚམས་ཡོང་གི་ཡོད་ས་རེད་མ་གཏོགས་དམིགས་བསལ་གྱི་སློབ་ཁྲིད་སྤེལ་ས་ལ་ཉན་མཁན་ཞེ་དྲག་མང་པོ་མེད་ཡིན་ན་ཡང། དྲ་ཐོག་གི་དེ་གི་རྒྱ་ཡིག་གི་སློབ་ཁྲིད་ཀྱི་ནང་ལ་ཡང་མཚམས་མཚམས་བོད་སྐད་བོད་ཡིག་ཡག་པོ་ཡོང་གི་མ་རེད་དེ་རྒྱ་ཡིག་རྒྱ་སྐད་ཡག་པོ་ཡོང་མཁན་གྱི་བོད་པ་དེ་འདྲའི་ཡང་ཁ་ཤས་ཅིག་རྒྱུན་གཏན་གྱི་ཡོད་ལ་དེ་འདྲ་ཡོད་དེ་ནས་ད་གཙོ་བོ་དེ་ཨོ་སི་ཁྲི་ལི་ཡ་རང་ནས་ད་ལྟ་རིག་པ་ཆོས་ཚོགས་ད་བསོད་རྒྱལ་རིན་པོ་ཆེ་གི་ཆོས་ཚོགས་རིག་པ་ཆོས་ཚོགས་ཟེར་ཡོད་རེད་ཁོང་རྣམ་པ་གི་ཐེངས་མང་པོ་ཞིག་ལ་ང་ལ་ཅིག་སློབ་ཁྲིད་བྱེད་རོགས་བྱེད་ཟེར་ནས་ཁོང་ཚོ retreat ཟེར་གི་བ་ད་མཚམས་གནང་རོགས་ཅེས་རྗེས་བཅད་ནས་བདུན་ཕྲག་རེ་རེ་ཙམ་རེ་དང་དེ་འདྲ་ལ་ཁོང་ཚོ་སྐད་སྒྱུར་བ་དེ་འདྲ་ཆེན་གྱི་གོ་སྒྲིག་བྱས་ནས

ཚང་མ་ཡོད་པ་རེད་ན་མང་ཤོས་དེ་རྒྱ་རིགས་རེད། ནོ། རྩ་བའི་ད་ཅིག་གི་རྒྱ་མི་རིགས་རེད་ལྷག་པར་དུ་ད་རྒྱ་ནག་ནང་ལོགས་ལ་ནང་ཆོས་འཕེལ་རྒྱས་བཏང་ཐུབ་པ་ཡིན་ན་ད་ཅིག་གི་ཕན་ཐོགས་ཆེན་པོ་ཡོད་པ་ད་རྒྱལ་བ་རིན་པོ་ཆེ་གིས་རྒྱུན་དུ་ནས་བཀའ་གནང་གི་ཡོད་རེད་བྱས་ཙང་རྒྱ་མི་རིགས་ཚོ་ལ་ཡང་དུ་ནང་ཆོས་སློབ་ཁྲིད་གནང་ཡག་དང་དེ་འདྲ་བྱེད་དུས་སྤྱི་བཏང་རྒྱ་ནག་སྐམ་སའི་ནང་ལོགས་ཀྱི་མི་དེ། ཅིག་གི་དོ་སྣང་ཆེ་ཡོང་དགོས་ན་ཡང་ད་དེང་སང་ཡང་ཅིག་གི་མ་ལེ་ཤི་ཡ་དང་ཐའེ་ཝན་དང་དེ་ཚོའི་རྒྱུད་ལ་མང་ནང་ཆོས་བྱེད་མཁན་རྒྱ་མི་མང་པོ་འདུག་ཅིག་གི་དེ་ཁོང་ཚོ་དབྱེ་ཞིབ་བྱས་ན་རྒྱ་ནག་སྐམ་ས་ནས་མང་བ་ཡོད་ན་ཡང་ཕྱི་ལོགས་གི་རྒྱ་མི་དེ་ཚོས་དེ་ཙམ་དོ་སྣང་བྱེད་ཡག་མང་བ་ཡོད་ན། ད་དེ་ང་རང་གི་ངོས་ནས་བལྟས་ན་རྒྱ་ནག་སྐམ་ས་ན་ཡོད་པ་དང་སྐམ་ས་ནས་ཡོང་མཁན་གསར་པ་དེ་ཚོ་དོ་སྣང་དེ་ལྟར་ཆེ་ཡ་འདུག་ཁྱད་པར་དུ་དཔེར་ན་ཁ་རྩང་རང་ང་ཚོ་ལོ་འདི་ནས་ཚོགས་པ་ཅིག་ཚོགས་ཡོད

རྒྱ་ནག་ནང་ལ་དམ་དྲག་ཤུགས་ཆེན་པོ་བྱས་ཡོང་ནས་དེ་ནི་མི་ཚང་མ་ཐུག་འདོད་པ་འདྲ་ཁྱེད་རང་ང་ཚོ་ནམ་རྒྱུན་དྲ་ཐོག་སློབ་ཁྲིད་བྱེད་མཁན་ཡང་ཨོ་སི་ཁྲུ་ལི་རྒྱ་དེ་ཚོ་ནམ་རྒྱུན་རྣམ་གཡེང་ཆེན་པོ་ཨོ་སི་ཁྲུ་ལི་ཡ་ག་ཚོད་བྱས་ཀྱང་ལུང་པ་སྐྱིད་པོ་རེད་བ་དགོངས་པ་ཞུ་མཁན་མང་པོ་ཡོད་རེད་ནམ་རྒྱུན་འཛིན་གྲྭ་ལ་དེ་རྒྱ་ནག་སྐམ་ས་རང་ནས་ཡོང་མཁན་དེ་ཚོ་དགོངས་པ་ཞུ་མཁན་ཉུང་ང་ཡོད་རེད་ད་དེ་འདྲའི་ཅིག་འདུག་ཁྱད་པར་ཅིག་འདུག་ད་དེ་དེ་ག་ནི་མ་ལེ་ཤི་ཡ་གི་ཡང་དེ་རྒྱ་རིགས་དེ་ཚོ་ཉམ་ཆུང་འདྲ་བོ་དང་དཔེ་ཡ་རབས་དེ་འདྲ་ཡོད་རེད་ཨ་ཐའེ་ཝན་དེ་ཚོ་ཡང་བླ་མ་གྲྭ་བ་དང་དེ་བདག་མོ་ཡང་དེ་མང་དྲག་ནས་ཡང།

མཁན་ཆེན་བསོད་དར་རྒྱས་དང་འབྲེལ་བའི་ད་ལྟ་བྱང་ཆུབ་སློབ་ཚོགས་ཟེར་བ་དེ་འདྲ་བའི་ནང་བརྒྱུད་ལོ་ཁ་ཤས་ཀྱི་སྔོན་ནས་རྒྱ་ནག་གི་དེ་གི་ནང་བསྟན་མཐུན་ཚོགས་རྒྱ་ནག་གི་ནང་བསྟན་མཐུན་ཚོགས་དངོས་གནས་དེ་དེ་གི་ཀྲུང་གོ་ཧྥོ་ཅའོ་ཧུའི་ཟེར་བ་དེ་འདྲ་མ་རེད་དེ་ཡན་ལག་དེ་འདྲའི་གི་ད་རྒྱ་ནག་ལྷོ་རྒྱུད་ད་དེ་འདྲའི་མང་པོ་གི་བསྒྲགས་ཡིག་དེ་འདྲ་ཡོངས་ཁྱབ་དུ་སྤེལ་ནས་འོ་འོ་ད་དེའི་ཚོགས་པ་དེ་ཁྱོན་ནས་འབྲེལ་བ་བྱེད་མི་ཆོག་ཟེར་བ་འདྲ།

དེ་འདྲའི་གི་དེང་སང་གི་དྲ་ལམ་དེ་ཡག་པོ་ཞིག་བེད་སྤྱོད་བཏང་བ་ཡིན་ན་དངོས་གནས་ཡོ་ཧ་ཅང་ཡག་གོ་སྐབས་ཡག་པོ་ཞིག་རེད་འདུག་དེ་ཕྱིན་ཅི་ལོག་ལ་བེད་སྤྱོད་བཏང་ན་ད་ཅིག་ཚང་མ་ལ་མཐུན་འབྲེལ་གཏོར་བཤིག་བྱེད་ཡ་མི་ལ་དམའ་འབེབས་བྱེད་ཡ་ད་དེ་འདྲའི་རྐྱང་རྐྱང་རེད་འདུག་བ། རེད་རེད། དེ་འདྲ་ཡིན་ངའི་དངོས་གནས་ད་དེ་ཚོ་ཅིག་བཟང་ཕྱོགས་ལ་བེད་སྤྱོད་བཏང་ཡ་གི་འབད་བརྩོན་བྱེད་པའི་སྐོར་རེད་དེ་འདི་རོང་ཟོམ་ད་རོང་ཟོམ་དེ་དེ་འདྲའི་གི་སྔ་འགྱུར་རྙིང་མ་གི་ཀུན་མཁྱེན་རོང་ཀློང་རྣམ་གཉིས་དེ་དཔེ་རྩ་ཆེན་པོ་ད

ནང་གི་ང་རང་རང་གིས་གདན་འདྲེན་བྱེད་རྒྱུ་རེད་ད་དེའི་ནང་ལ་དཔེར་ན་ན་ནིང་ལོ་གཉིས་སྔོན་ལ་ཐོག་མ་ནས་ཡིན་ན་ཡང་དཔེ་མི་སྲིད་པའི་དཔེར་ན་དབྱིན་ཇིའི་ཨོག་སི་ཕོར་ཏུ་གཙུག་ལག་སློབ་ཆེན་གྱི་འབུམ་རམས་པ་ཡིན་པ་འདྲ་བོ་དང་ད་ཅིག་དེ་འདྲའི་གི་རིགས་འདྲའི་ཅིག་ཕྱོགས་སོ་སོ་གི་བོད་སྐད་ཡང་ཧ་ཅང་ཡག་པོ་ཡོད་པ་སོ་སོ་གི་ཆེད་ལས་ཀྱི་རྒྱབ་ལྗོངས་ལ་ཆ་ཚང་ཡོང་མཁན་དེ་འདྲའི་མང་པོ་ཞིག་ལ་ད་དྲི་བ་དྲིས་ལན་བྱེད་དཔེར་ན་ཉེ་ཆར་འདྲ་བོ་ཡིན་ན་ཧྥ་རན་སི་ནས་ཡོང་མཁན་ཡང་ཅིག་བོད་བརྒྱུད་ནང་བསྟན་པ་ཀྲུའུ་ཞི་ཡིན་པ་ཡང་ཧྥ་རན་སི་རང་གི་མི་ཡིན་པ་དེ་འདྲའི་ཞིག་ལའང་ངོ་ཅན་ནི་དག། འདི་བདུན་ཕྲག་རྗེས་མ་ལ་ཡང་ཅིག་ད་རིན་པོ་ཆེ་ཕྱི་རྒྱལ་བ་ཞིག་ད་ལྟ་ཁོང་གི་མཚན་ལ་ནི་གོ་ལ་ཟེར་བ་ཞིག་འདུག་ཁོ་རང་ལ་དུས་ཚོད་བཟོས། དེ་བཞིན་ཐའེ་ཝན་གྱི་ཡང་སྐུ་གཞོགས་དེ་འདྲ་རྒྱ་ཡིན་པ་ཡང་དེའི་གདན་ས་དེ་ཚོ་ལ་ཕེབས་ནས་དེ་གི་དགེ་བཤེས་དང་དེ་འདྲའི་བར་དུ་སློབ་སྦྱོང་བྱེད་ཞོར་དུ་དེ་འདྲའི་ཁ་ཤས་ཡང་གདན་ཞུ་བྱེད་དགོས་དེ་ག་རེ་ཡིན་རྒྱུ་མཚན་འདྲ་བོ་ག་རེ་ཡིན་ཟེར་ན། འོ་ད་ང་ཚོ་བོད་པ་གཞོན་སྐྱེས་དེ་ཚོ་གི་ཕྱི་རྒྱལ་གྱི་མི་དང་རྒྱ་རིགས་དང་མི་རིགས་གཞན་པ་དེ་ཚོ་གི་ཡང་བོད་ཀྱི་སྐད་ཡིག་ལ་མཐོང་ཆེན་བྱེད་རིག་གཞུང་ཀྱང་འདི་འདྲའི་གི་ཆུ་རྒྱུག་རྒྱུག་བྱེད་ཐུབ་ན། ད་ང་ཚོ་ཨོ་ད་དེ་ལ་ཅིག་དོ་སྣང་མ་བྱིན་ན་ཐབས་ཤིག་ཡོད་ས་མ་རེད་བསམ་ཡ་ཞིག་ཡོང་ཡ་ཧི། མ་མཐའ་ཡང་དེ་ལ་བལྟས་བྱས་ཅིག་སེམས་ཤུགས་སྤར་ཡ་དང་ནི་སོ་སོ་སོ་སོ་རང་ལ་ཡོད་པའི་ནོར་བུ་དེ་ངོ་བོ་ཤེས་ཡ་གི་ཆེད་དུ་དང་ནི་དེ་འདྲའི་ཞིག་གི་ཅིག་རེ་བ་རྒྱབ་གི་ཡོད་རེ་བ་རྒྱབ་པ་ནང་བཞིན་ཅིག་དགའ་བསུ་ཡང་དཔེ་བྱེད་གི་འདུག་བོད་པ་དེ་ཚོ་གི་ཁྱད་པར་དུ་བོད་ནང་མིན་ཀྱང་ཀྲུང་གོ་ཡིན། ལེ་ཚན་དེ་འདྲ་མང་པོ་ཞེ་པོ་ཅིག་གི་ཅིག་བཟོ་རོགས་ཅིག་གསུང་མཁན་དཔེ་མང་པོ་བྱུང། ལ་སོ་ད་ད་རེས་དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་དག

ཐེ་ཝན་ནང་བོད་ཀྱི་རང་དབང་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྣེ་ཁྲིད་པའི་ཐེ་ཝན་གནས་བཞུགས་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་དང་ལྷན་དུ། བློ་བཟང་དགེ་ལེགས་ལགས་གླེང་མོལ་ཞིབ་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་གཟིགས་མཁན་རྣམ་པ་སྐུ་ཁམས་བཟང། ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་གི་ལེ་ཚན་དེའི་ནང་ལ་ཡང་ད་ལྟའི་ཆར་ལ་ཡང་ཐེ་ཝན་ནང་དུ་བོད་ཀྱི་རང་དབང་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་སྤེལ་མུས་ཡིན་པ་རེད། ཨ་ནེ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གཉིས་པའི་ཚེས་བརྒྱད་ནས་འགོ་འཛུགས་ཀྱིས་སྤྱི་ཟླ་གསུམ་པའི་ཚེས་བཅུ་བར་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་གསུམ་པའི་བར་ལ་ཡང་ལས་འགུལ་དེ་སྤེལ་རྒྱུ་ཡིན་འདུག་དེ་རིང་ང་ཚོས་གླེང་མོལ་ཞུ་ཡུལ་དེ་ཨ་ནེ། ལས་འགུལ་དེ་སྣེ་ཁྲིད་པ་དང་ལྷག་དོན་དུ་ཐའེ་ཝན་ནང་དུ་རྟེན་གཞི་བྱས་པའི་བོད་དང་ཐའེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་ཚོགས་གཞོན་ཨ་ནེ་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་གདན་འདྲེན་ཞུས་ཡོད། བཀྲ་ཤིས་ཚེ་རིང་ལགས་ཐོག་མར་དེ་ང་ཚོའི་ལེ་ཚན་འདི་ནང་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། བཀྲ་ཤིས་བདེ་ལེགས། བཀྲ་ཤིས་ལགས་ད་ངས་གོང་ལ་ཡང་ངོ་སྤྲོད་ཞུས་པ་ནང་བཞིན་ཐོག་མར་དེ་ད་ལྟ་བོད་དང་ད་ལྟ་ཐའེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་ཟེར་ཡ་དེ་ཐོག་མར་གསར་འཛུགས་གནང་མཁན་ཁྱེད་རང་རེད་ཤག་ཉིས་སྟོང་བཅུ་དྲུག་ལོ་ལ་ཡང་དེབ་སྐྱེལ་བྱས་ཤག་དེའི་ཐོག་ལ་ཡང་ཐོག་མར་ངོ་སྤྲོད་གནང་རོགས་ཞུ་དང་དེ་རྒྱབ་ལྗོངས་གི་དམིགས་ཡུལ་ག་འདྲས་མེད་ཚོགས་པ་དེ་ང་ཚོ་ལ་སྤྱིར་ཞིག་གསུང་རོགས་ཞུ་དང།

བོད་ནང་ཡོད་པའི་བོད་མི་ཚོ་གི་གདུག་རྩུབ་དཀའ་ངལ། སྐུ་ལས་མི་བཟད་བཏང་རྒྱུ་གནས་ཚུལ་ཛ་དྲག་ག་འདྲས་ཆགས་པའི་ངང་དུ་དེ་ནི་སིམ་ལས་ཤིག་མཉམ་དུ་སྤེལ་ཏེ་ཡོད་རེད། དེ་འདྲའི་སྤེལ་བྱས་ད་ལོ་མང་པོ་ཕྱིན་རེད་ལོ་ཉིས་སྟོང་བཅུ་དྲུག་ལོ་ལ་སླེབས་པའི་སྐབས་དུ་ནི་ཐེ་ཝན་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་འགན་འཛིན་རྣམ་པ་ཡང་འཛོམས་བྱས་ནི་ང་ཚོའི་མཉམ་རུབ་ཐོག་ནས་དེ་འདྲའི་ཚོགས་པ་ཞིག་བཙུགས་ཐུབ་པ་ཡིན་ན་ནི་མ་འོངས་ངང་དུ་ཅིག་བོད་དོན་ཙམ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་ཤ་བའི་གི་ལས་གཞི་ག་འདྲས་ཞིག་ན་དེ་ལ་མཉམ་རུབ་ཐོག་ནས་ཕྱག་ལས་གནང་ཐུབ་ས་རེད་ཞུ་བྱས་ནི་ལོ་ཉིས་སྟོང་བཅུ་དྲུག་ལ་ཨ་མཐའ་མ།

ལ་ཟེར་ཨ་ནི་ཅི་སྟངས་ད་ད་ལྟ་འདི། ཨེ་ཁྱེད་རང་ཚོ་གི་དེ་ནི་འདི་གསར་འགྱུར་བརྒྱུད་ལམ་འདི་གི་ངོས་ནས་ཡང་ངས་ཅིག་སེ་ར་གསན་མཁན་ཚོ་ལ་ཡང་སེ་ར་ཞུ་པ་ཡིན་ན་ཐེ་ཝན་གི་ནང་ལ་དཔེར་ན་ད་ང་ཚོ YouTube གི་དྲ་རྒྱའི་ནང་ལ་བཀྲ་ཤིས་ཚེ་རིང seven to three thousand ལབ་ཡས་ཀྱི་ཚིག་འདི་བྲིས་པ་ཡིན་ན་ང་ཚོ་མི་བདུན་ནས་འགོ་ཚུགས་བྱས་མཐའ་མ་ཐེ་ཝན་གི་ནང་ལ་གསུམ་བཅུའི་དུས་དྲན་ལ་མི་མང་ཤོས་ཀྱི་མི་སུམ་སྟོང་ལྷག་ཅིག་འཛོམས་ཐུབ་ཡོད་རེད་དེ་བྱས་དུས་ཐོག་མ་མི་བདུན་གྱིས་འགོ་ཚུགས་རེད། ཏེ། ད་ལྟ་མང་ཤོས་མི་སུམ་སྟོང་ལྷག་འཛོམས་ཡོད་རེད། དེ་ནང་བཞིན་གི་སྔོན་མ་ཐོག་མར་ང་ཚོ་ལས་འགུལ་འགོ་བཙུགས་པའི་སྐབས་ཏུ་ཐེ་ཝན་གྱི་ནང་ལ་མང་པོ་ཞིག་གིས་ཨ་ནེ་ཡཱ་ཐེ་ཝན་གོ་མིང་ཏང་གི་ཁྲིམས་ཀྱི་ནང་ལ་ཡོད་ཤར་བའི་དཔེར་ན་རྒྱ་ཀྲུང་གོ་གི་ལྟ་བ་ནང་བཞིན་གི་ཨ་ནེ་བོད་ལབ་དུས་ནི་རྒྱ་གི་གཅིག་གོ་མིང་ཏང་དང་རྒྱ་ཀྲུང་གོ་གི་གཅིག་ཆ་ཤས་ཡིན་ཤག་ཤག་ཅིག་ལ་བརྩིས་བཞག་གི་ཡོད་རེད་དེ། ད་ཆ་ཆ་ཤས་ཡིན་ན་མི་མང་ཚོ་གི་ངོས་ནས་ཨ་ནེ་གཅིག། བོད་ལབ་དུས་ཨ་ནི་གཅིག་ད་ལྟ་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་པའི་ཨ་ནི་བོད་མི་སྒྲིག་འཛུགས་ཡོད་པ་དེ་ག་ནང་བཞིན་གྱི་བཙན་བྱོལ་ནང་ལ་དྷརྨ་ས་ལ་ནང་ལ་ཨ་ནི་བོད་མི་ཚོ་གི་ཡང་ཨ་ནི་མ་འོངས་བོད་ཀྱི་བདེན་མཐའ་གསལ་ཡས་ཆེད་དུ་ཡང་ད་ཕྱི་གི་ཡུལ་གྲུ་ཁག་ལ་སྐུ་ལས་སྐྱོན་དགོས་པ་དེ་ག་ད་ད་ལྟའི་གི་མི་མང་གི་ནང་ལ་ཡང་བོད་པའི་སྒང་ལ་གནས་ཚུལ་གོ་སྟངས་དང་ཐོག་མར་ཅིག་ཐེ་ཝན་གྱི་ནང་ལ་ཡང་བོད་སོག་ལས་ཁུངས་ཀྱི་ངོས་ནས་ཨ་ནི་ཅིག་བོད་པ་ཧ་གོ་སྟངས་དེ་དེ་ལ་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་ཡོད་རེད་ལ།
ཡང་ཐེ་ཝན་གཞུང་ཕྱོགས་ནས་བོད་དོན་ཐོག་ལ་ཡང་འཛིན་པའི་སྲིད་བྱུས་འདྲ་བོ་ཞིག་དེ་ག་འདྲ་འགྲོ་ཡོད་ན་ད་ད་ལྟའི་ཆ་ལ་ཡང། དངོས་ཡོད་ཀྱི་གནས་ཚུལ་ཞུ་པ་ཡིན་ན་ང་ཚོ་སྐད་ཆ་ག་ཤེད་ཅིག་ཡང་འདྲ་ཆག་ཆག་སྙིང་རྗེ་མོ་མེད་པ་འདི་འདྲ་ཙམ་མ་ཡིན་པར་དངོས་ཡོད་ཀྱི་གནས་ཚུལ་ལ་གཞི་བཞག་ནས་ཞུ་པ་ཡིན་ན་ཐེ་ཝན་གྱི་རྩ་ཁྲིམས་ནང་ལ་ད་འདི་ཡིན་ནའི་ཧན་མན་མོང་ཧུའེ་ཙང་ལབ་ནི་ཅིག་བོད་དེ་རྒྱ་ཆེན་པོ་གྱི་ཆ་ཤས་ནང་ཡོད་བ་ཨ་ནི་ཅིག་ཐེ་ཝན་གྱི་ཆ་ཤས་ནང་ཡིན་པའི་གྱི་གནས་ཚུལ་ཡིན་པ་སོང་ཙང་ད་ལྟ་དཔེར་ན། སྔོན་མ་བོད་སོག་ལས་ཁུངས་ཡོད་རེད་ད་ལྟ་བོད་སོག་ལས་ཁུངས་མིང་དེ་བསྒྱུར་བྱས་ཡ་བོད་སོག་རིག་གཞུང་ལྟེ་གནས་ཁང་ལ་བཟོས་ཡོད་རེད་དེ་ཡིན་ནའི་དངོས་ཡོད་ཀྱི་གནས་ཚུལ་དེ་འདྲ་ཞིག་ཡིག་ཆའི་ནང་དེ་འདྲ་ཡོད་རེད་དེ་ཡིན་ཐེ་ཝན་གྱི་མི་མང་གི་ནང་ལ་ཆ་བཞག་པ་ཡིན་ན་དཔེར་ན་ད་ང་ཐེ་ཝན་ལ་ལོ་ཉི་ཤུ་རྩ་ལྔ་འགྲོ་གི་ཡོད་དེ་ད་ལྟ་བར་དུ་ཐེ་ཝན་གྱི་གོ་མིན་ཏང་གི་མི་ཡིན་ན་རུང་ག་འདྲ་དམངས་གཙོ་ཡར་ཐོན་ཚོགས་པའི་མི་ཡིན་ན་རུང། བོད་དེ་ཐེ་ཝན་གྱི་ཡིན་བསམ་བསམ་གྱི་དེ་འདྲའི་མི་རྩ་བ་རང་ཐུག་མ་སོང་དེ་ཡིན་ན་ཡིག་ཆའི་གི་ངོས་ནས་ཞུས་པ་ཡིན་ན་ཁོ་རང་ཚོ་རྩ་ཁྲིམས་ནང་ལ་འཁོད་བཞག་པའི་གནས་ཚུལ་ལ་ཞུས་པ་ཡིན་ན་བོད་དེ་ཐེ་ཝན་གྱི་ཆ་ཤས་ཡིན་ལབ་ད་དུང་འཁོད་བསྡད་ཡོད་རེད་ཡིན་ནའི་དངོས་ཡོད་ཀྱི་ཕྱག་ལས་གནང་སྟངས་ལ་དེ་འདྲ་རྩ་བ་རང་ཡོད་མ་རེད། ལགས་སོ་ད་དེ་འདྲ་འཁོད་པའི་རྐྱེན་གྱིས་ཡང་བོད་དོན་ལས་འགུལ་སྤེལ་ཕྱོགས་དང་དེ་འདྲའི་ཐོག་ལ་ཡང་ཤུགས་རྐྱེན་འདྲ་བོ་ཞིག་ཐེབས་ཀྱི་ཡོད་ན།
དེ་འདྲ་ཡོད་མ་རེད་ད་ག་འདྲ་ཐེ་ཝན་དེ་ག་འདྲ་དམངས་གཙོ་ཡང་དག་པ་ཅིག་རེད་བྱས་ཙང་ཀྱི་མཉམ་འབྲེལ་རྒྱལ་ཚོགས་ངོས་ནས་ཐེ་ཝན་དེ་ལུང་པ་ཅིག་ལ་བརྩི་གི་ཡོད་ན་རུང་མེད་ན་རུང་རྒྱ་ནག་གི་རྒྱལ་སྤྱིའི་གི་སྡིངས་ཆའི་སྒང་ལ་ཡང་རྒྱ་ནག་གི་ག་དུས་ཡིན་ན་ཐེ་ཝན་ངེད་ཀྱི་རེད་ལབ་བསྡད་ཀྱི་ཡོད་རེད་དེ་ག་འདྲ་ཐེ་ཝན་ཁོ་རང་ལ་ལུང་པ་གཞན་དག་ཅིག་ནང་བཞིན་གི་ཁོ་རང་ལ་ཅིག་ག་འདྲ་ཁོ་རང་གི་དཔལ་འབྱོར་དངུལ་ཡོད་རེད་དེ་ག་ནང་བཞིན་ཁོ་རང་ཚོ་མི་མང་གི་བསྐོས་བཞག་བའི་སྲིད་འཛིན་ཡོད་རེད་གཞུང་ཡོད་རེད་ཨ་དེ་ན་ཐེ་ཝན་ལ་ཅིག་གི། ཕྱི་རྒྱལ་ཁག་ཚོ་ནི་ཐའེ་ཝན་ལ་ཕེབས་དགོས་དགོས་ན་ཐའེ་ཝན་ནས་ཆོག་མཆན་ཞུ་དགོས་ཀྱི་ཡོད་རེད་ལུང་པ་གཅིག་ལ་ཡོད་པའི་གི་ག་འདྲ་ཅིག་ཐོབ་ཐང་དང་འདི་ཚང་མ་ཡོད་རེད་དེ་ཡིན་ནའི་ཅིག་ཡང་ཅིག་མཉམ་འབྲེལ་རྒྱལ་ཚོགས་ནང་ངོས་ནས་ཐའེ་ཝན་ལུང་པ་བརྩི་གི་ཡོད་མ་རེད་ཡིན་པ་ཡིན་ན་ལས་ད་ལྟ་ཐའེ་ཝན་གྱི་ནང་ལ་ད་ད་ལྟ་ཅིག་བོད་ཙམ་མ་ཡིན་པ་ཧོང་ཀོང་རེད་གང་ལྟར་རྒྱ་ནག་དམར་ཤོག་འོག་ལ་ཡོད་པའི་གྲངས་ཉུང་མི་རིགས། མནར་གཅོད་ནང་ཡོད་ཡོད་པའི་རྒྱ་ནག་མི་མང་གི་ག་འདྲ་དམངས་གཙོ་དོན་གཉེར་པ་དེ་ཚོ་ཡིན་ན་ཐེ་ཝན་ལ་ཡོང་བྱས་རྒྱ་ནག་གཞུང་ལ་ཕར་ཅིག་ག་འདྲ་ཅིག་ལས་ལས་འགུལ་དང་ལས་གཞི་སྤེལ་ཐེ་ཝན་སྤེལ་བསྡད་ཀྱི་ཡོད་རེད་གཞུང་གིས་དམིགས་བསལ་ཐད་ཀར་རྒྱབ་སྐྱོར་མེད་པ་ཡིན་ནའི་ཡིན་ནའི་ཅིག་གཞུང་འབྲེལ་མིན་པའི་ཚོགས་པ་བརྒྱུད་བྱས་དེ་ཚོ་ལ་ཡང་དམིགས་བསལ་གྱི་དོ་སྣང་གནང་ཡ་དང་དམིགས་བསལ་རྒྱབ་སྐྱོར་གནང་ཡ་དེ་ཐེ་ཝན་གཞུང་དང་མི་མང་ཚང་མ་གིས་གནང་བསྡད་ཡོད་རེད། དེ་ད་ལྟ་རྣམ་པ་ཚོས་ལས་འགུལ་འགྲོ་བཞིན་པ་དེ་བོད་ཀྱི་རང་དབང་ཆེད་དུ་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་དེ་རེད་ཤག་ལས་འགུལ་དེ་ཐོག་མ་ག་དུས་འགོ་བརྩམས་ཡིན་ན་ཨ་ནི་དེ་གི་ད་ད་རེས་ལས་འགུལ་གི་འབོད་ཚིག་གཙོ་བོ་དེ་ག་རེ་ཡིན་ན། བོད་རང་དབང་རྐང་འཁོར་དེ་ཆ་བཞག་ན་ལོ་ཉིས་སྟོང་བཅུ་གཅིག་ལ་ཐོག་མ་ང་མི་གཅིག་གིས་འགོ་བཙུགས་རེད་དེ་སྐབས་དེ་འགོ་བཙུགས་དགོས་ཀྱི་རེ་བ་ཆེ་ཤོས་དེ་དམིགས་ཡུལ་ཆེ་ཤོས་དེ་ག་རེ་ཡིན་ཞུ་བ་ཡིན་ན་དེ་སྐབས་དེ་ཐེ་ཝན་དང་རྒྱ་ནག་གི་བར་ལ་གྲོས་ཆོད་གསར་པ་བཞག་བྱས་རྒྱ་ནག་གི་མི་མང་ཡུལ་སྐོར་སྤྲོ་འཆམ་ཐེ་ཝན་ལ་ཕེབས་ཆོག་གི་ཡོད་དེ་འདྲའི་གི་ཁོ་རང་ཚོ་གནས་ཚུལ་བྱུང་བ་རེད་ད་དེ་བྱུང་ཡོང་དུས་ཨ་ནི་བྱས་ན་ད་རྒྱ་ནག་སྐམ་ས་ཆེན་པོ་གི་ཡུལ་སྐོར་སྤྲོ་འཆམ་དེ་ཐེ་ཝན་ལ་ཡོང་གི་ཡོད་ན་ཨ་ནི་འདི་སྐབས་དེ་ཨ་ནི་ཁོ་ཚོའི་གི་ཡོང་སའི་ས་ཆ་དེ་ཚོ་ལ་དམིགས་སུ་བཀར་ནས་ཨ་ནི་རྒྱ་ནག་མི་མང་མཉམ་དུ་ལ་བོད་པའི་གི་ཁ་ཡོད་ལག་ཡོད་གནས་ཚུལ་བོད་ནང་ཡོད་བཞིན་པའི་གི་གནས་ཚུལ་དང་བོད་པའི་བོད་མི་ས་ཡ་དྲུག་གི་ཚབ་བྱས་བྱས་བོད་ནང་གི་དངོས་ཡོད་གི་གནས་ཚུལ་དེ་ཁོ་ཚོ་ལ་ཅིག་ངོ་སྤྲོད་བྱེད་ཡས་རག་ན་ད་ནང་བཞིན་གི་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་ལ་ང་ཚོ་བོད་མི་སྒྲིག་འཛུགས་ཡོད་རེད་འདི་གི་ལངས་ཕྱོགས་རེད་དཔེར་ན། གཅིག། བོད་པའི་གི་སྐོར་ལ་ཞེ་པོ་ཅིག་ཧ་མ་གོ་མཁན་ཡིན་པ་ཡིན་ན། གཅིག། བཙན་བྱོལ་གི་ནང་ལ་ཡང་འབུམ་གཅིག་དང་སྟོང་ཕྲག་ལྔ་བཅུ་ཙམ་ཞིག་ཡོད་རེད་དེ། ཡིན་ནའང་དབུ་མའི་ལམ་དང་རང་བཙན་གྱི་རྙོག་དྲ་རང་ཞེ་པོ་ཞིག་ཡོད་པ་བཟོ་འདྲ་ཞིག་མཐོང་བསྡད་ཀྱི་ཡོད་རེད་དེ། ཡིན་ནའང་དངོས་ཡོད་ཀྱི་གནས་ཚུལ་ཞུ་བ་ཡིན་ན། གཅིག་ང་ཚོ་སྐྱབས་བཅོལ་བཙན་བྱོལ་ནང་ལ་ཡོད་དང་ཡོད་བཞིན་པ་ལ་གོང་ས་སྐྱབས་མགོན་ཆེན་པོ་གིས་དམངས་གཙོ་ཡང་དག་པ་ཞིག་གནང་ནས་ད་རིང། སྐྱབས་བཅོལ་ནང་ཡོད་བསྡད་མཁན་བཙན་བྱོལ་ནང་ཡོད་ཡོད་བསྡད་མཁན་གང་ཟག་ཅིག་ལ་སོ་སོའི་དཔོན་པོ་བདམས་ཡས་ཀྱི་ཐོབ་ཐང་ཡོད་པ་ད་ནང་བཞིན་སོ་སོ་གྱི་ལངས་ཕྱོགས་ཀྱི་སྒང་ལ་ཡང་བཀའ་མོལ་གནང་ཡས་ཀྱི་ཐོབ་ཐང་ཡོད་པ་དེ་འདྲའི་ཡིན་པ་སོང་ཙང་བོད་པའི་སྤྱི་ཚོགས་ཉུང་ཉུང་གི་ནང་ལ་ཡང་དབུ་མ་དང་རང་བཙན་གྱི་གནས་གནས་ཚུལ་འདི་སླེབས་ཡོད་རེད་དེ། ཡིན་པ་ཡིན་ནའང་དབུ་མའི་ལམ་འདི་ཅིག་གོང་ས་མཆོག་གི་ཅིག་དགོངས་གཞི་ཙམ་མ་ཡིན་པ། མ་གཞི་གི། ཨ་ག་རེ་ཟེར་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས། གཏན་ལ་འབེབས་པའི་སྲིད་ཇུས་ཚང་མས་ཀྱིས་མུ་མཐུད་གནང་བྱས་འདི་འདྲ་ཡིན་པ། འདི་འདྲའི་གི་སྐོར་ལ་ཡང་ཁོ་རང་ཚོ་ངོ་སྤྲོད་གནང་ཡས་དང་ད་ནང་བཞིན་གྱི་ད་དམངས་གཙོའི་གི་རང་དབང་ལུང་པ་ནང་ལ་གང་ཟག་གི་ཐོབ་ཐང་དང་རང་དབང་དེ་ཚོ་ཐམས་ཅད་རྒྱ་ནག་སྐམ་ས་ཆེན་པོ་ཡུལ་སྐོར་སྤྲོ་འཆམ་དེ་ཚོ་སླེབས་བསྡད་མཁན་ཁོང་ཚོའི་གི་ནང་ལ་ཚོར་བ་དེ་སླེབས་པ་ཡིན་ན་མ་འོངས་ཁོ་རང་ཚོ་ཕར་ལུང་པ་ལ་ལོག་བྱས། ཨ་ནི་དེ་དེ་བོད་པ་སྐྱབས་བཅོལ་པ་ཅིག་ལ་འདི་འདྲའི་གི་ཐོབ་ཐང་དང་རང་དབང་འདུག་ཨ་ནི་ཁོ་རང་ཚོ་ལུང་པ་ཕ་སི་ཐེ་ག་གེ་ལོ་ཆེན་པོ་ཡོད་པ་ཡིན་ནའི་གང་ཟག་ལ་འདི་འདྲ་རང་དབང་ཡོད་མ་རེད་དེ་འདྲའི་གི་རང་དབང་གླེང་ནས་ཨ་ནི་ཐེ་རྒྱ་ནག་གི་མི་མང་གི་གང་འདྲ་འགྱུར་བ་ཕེབས་ཡས་དང་ད་ནང་བཞིན་མི་མང་གི་ཁ་ཡོད་ལག་ཡོད་གི་བོད་པའི་གི་གནས་ཚུལ་དང་ང་ཚོ་བོད་མི་སྒྲིག་འཛུགས་གི་གང་འདྲ་ལངས་ཕྱོགས་དང་དེ་འདྲའི་སྐོར་ལ་དངོས་ཡོད་ཀྱི་གནས་ཚུལ་ཧ་གོ་བ་ཡིན་ན་ང་ཚོ་མ་འོངས་དངོས་གནས་བོད་པའི་བདེན་མཐའ་གསལ་ཡས་ལ་མི་མང་གི་འགྱུར་ཤོག་དང་མི་མང་གི་རྒྱབ་སྐྱོར་ཞིག་སླེབས་ན་ཐུབ་ཕན་ཐོགས་ཀྱི་རེད་བསམ་བྱས་འདི་ལ་གཞི་བཞག་ནས་བོད་རང་དབང་རྐང་འཁོར་འདི་དམིགས་བསལ་གྱི་སྤྱི་ཟླ་གསུམ་པའི་ཏ་རིག་བཅུ་མ་སླེབས་སྔོན་ལ། ང་ཚོ་འགྲོ་བསྡད་དགོས་རྒྱུ་མཚན་དེ་གསུམ་པའི་ཏ་རིག་བཅུ་འདི་ག་རེ་བྱས་ནས་རེད་དེ་འདྲའི་སྐོར་ལ་ངོ་སྤྲོད་ཞུ་ཡས་དང་དེ་བྱས་བྱས་ཨ་ནི་བོད་རང་དབང་རྐང་འཁོར་འདི་ག་དུས་ཡིན་ན་གསུམ་པའི་ཏ་རིག་གསུམ་བཅུའི་དུས་དྲན་མ་སླེབས་གོང་ཟླ་བ་གཅིག་གཉིས་ཤིག་ནས་ཨ་ནི་ང་ཚོ་འགོ་བཙུགས་དགོས་པའི་རེ་བ་དང་དམིགས་ཡུལ་ཆེ་ཤོས་དེ་འདི་རེད། ཨ་ནི། རྐང་འཁོར་བསྐོར་བསྐྱོད་དེ་ལས་འགུལ་དེ་འགོ་བརྩམས་ནས་བྱས་ད་ད་ལྟ་བར་དུ་མི་མང་མང་ཤོས་བྱས་ག་ཚོད་ཅིག་འཛོམས་ཡོད་ན་ད་རེས་དེ་ནང་ལ་ཡང་ད་བོད་མི་གཅིག་པོ་ཡིན་ན་ཡང། ཐའེ་ཝན་མི་མང་དང་རྒྱ་རིགས་དེ་འདྲ་ཡོད་ན་གང་འདྲ་ཡིན་ན། སྤྱི་བཏང་ད་ལོ་མང་པོ་ཞེ་པོ་ཞིག་རེད་འདི་གི་ནང་འདི་བརྒྱུད་རིམ་ནང་ལ་ཞུ་བ་ཡིན་ན། དུས་ཚོད་གཅིག་གི་ནང་ལ་ཡང་ད་ད་ཉི་ཧོང་ཇཱ་པན་ནས། ཡང། བོད་དོན་རྒྱབ་སྐྱོར་པ་མང་པོ་ཞིག་དེ་ཐེ་ཝན་ལ་ཕེབས་བྱས་ང་ཚོ་མཉམ་དུ་མཉམ་ཞུགས་གནང་མཁན་དེ་འདྲའི་བྱུང་ཡོད་རེད། ད་ག་ནང་བཞིན་གྱི་ད་ལྟ་བཅས་རྒྱ་ནག་སྐམ་ས་ཆེན་པོ་གི་ཡུ་གུར་ཀྲོ་ཀྱམ། རྒྱ་ནག་སྐམ་ས་ཆེན་པོ་གི་དམངས་གཙོ་དོན་གཉེར་པ་དེ་འདྲས་ང་ཚོ་མཉམ་དུ་མཉམ་ཞུགས་བྱས་བྱས་ད་ཆ་ཆ་བཞག་ཡིན་ན་བོད་རང་དབང་རྐང་འཁོར་གི་མཉམ་དུ་ལ་ལོ་རྟག་པར་ནང་བཞིན་ཐེ་ཝན་གྱི་སློབ་གྲྭ་ཆེན་པོ་ནས་ཐོན། དེ་ཚོ་གི་སློབ་ཕྲུག་གཞོན་སྐྱེས་མང་པོ་ཅིག་འདི་ནང་མཉམ་ཞུགས་གནང་གི་འདུག་ད་ག་ནང་བཞིན་གྱི་ད་ལྟ་དེ་ཧོང་ཀོང་ནས་ད་ཅིག་སློབ་ཕྲུག་མང་པོ་ཞིག་འདི་ལྟ་ཐེ་ཝན་ལ་ཕེབས་ཏེ་ཁོང་ཚོ་ཡིན་ན་ཆབ་སྲིད་དང་དེ་འབྲེལ་གྱི་དཀའ་ངལ་རྐྱེན་གྱིས་ཐེ་ཝན་ལ་སླེབས་བཞག་རྒྱུ་རེད་འོ་དེ་འདྲའི་མང་པོ་ཅིག་འདི་ནང་ལ་མཉམ་ཞུགས་གནང་གི་འདུག་དེ་ནས་ང་ཚོ་ད་ལྟ་བོད་རང་དབང་རྐང་འཁོར་འདི་ཞག་པོ། གཅིག་གི་ལས་འགུལ་མེད་པ་སོང་ཙང་དེ་ཞག་པོ་གཅིག་གི་ནང་ལ་མི་ཞེ་པོ་ཅིག་སླེབས་ཡས་འདི་ཡོད་མ་རེད་ད་མང་ཤོས་ཆ་བཞག་ན་སུམ་ཅུ་སོ་གྲངས་འགྲོ་གི་རེད་ཡིན་ད་དེ་ཐའི་པེ་ཙམ་མ་ཡིན་པའི་ནི་ཐའི་ཝན་གྱི་ལྷོ་ཕྱོགས་ཤར་ཕྱོགས་ཀའོ་ཞོང་དེ་ཙང་ས་གནས་ཚང་མ་ལ་འགྲོ་གི་ཡོད་རེད། ལགས་སོ་ཡང་ཐའི་ཝན་ནང་དུ་ང་ཚོ་ད་གཙོ་བོ་དེ་ད་བོད་མི་སོ་སོ་རང་གི་ངོས་ནས་ལས་འགུལ་སྤེལ་ཡ་དེ་གལ་ཆེན་པོ་ཡིན་འདུག་བསམ་པ་ཡ་ཕར་ལ་ཡ་བོད་མི་གི་གནས་སྟངས་ག་འདྲ་ཡོད་པ་ཡིན་ན་ལས་འགུལ་གལ་སྲིད་ད་དེ་ཐའི་ཝན་ནང་ལ་ཡ་ད་བོད་མི་ལས་འགུལ་སྤེལ་མཁན་ད་དཔེ་མཚོན་ཡག་ཤོས་ཅིག་ཁྱེད་རང་ཆགས་བསྡད་ཡོད་རེད། ཨེ་ནམ་རྒྱུན་ལས་འགུལ་སྤེལ་བའི་ཡིན་ན། ལས་སྤེལ་བའི་སྐབས་ལ་ཡང། བོད་མི་ཚོའི་ཆ་ཤས་ལེན་ཕྱོགས་སྐོར་ལ་ཡང་ཁྱེད་རང་གི་དགོངས་ཚུལ་ག་རེ་ཡིན་ན། ད་དེའི་སྐོར་དེ་ཅི་དང་ད་ལྟ་ཐེ་ཝན་གྱི་ནང་ལ་ཐེ་ཝན་དེའི་ལུང་པ་གཞན་དག་ནང་བཞིན་དཔེར་ན་ཁེ་ན་ཏྲ་ཨ་རི་དང་ཡུ་རོབ་གཞན་དག་ནང་བཞིན་དེ་གའི་བོད་པ་མང་པོ་ཡོད་བྱ་རྒྱུ་དེ་རྩ་བ་རང་མ་རེད་ང་ཚོ་ཁྱོན་བསྡོམས་ཁོ་རང་དེ་ཐེ་ཝན་ལ་ཆ་བཞག་ན་མི་བརྒྱ་དང་ལྔ་བཅུ་ཙམ་ཞིག་གི་རྩིས་རྒྱག་ཚོད་དཔག་བྱེད་ཀྱི་ཡོད་རེད་ཐེ་ཝན་གྱི་ལག་ཁྱེར་ཡོད་དེ་ཡང་བླ་མ་དགེ་འདུན་རྣམ་པ་མ་བརྩིས་ནས་ང་རང་ཚོ་ཨའུ་མི་ནག་གང་དག་འདི་འདྲ་བྱས་ནས་ཐེ་ཝན་གྱི་ལག་ཁྱེར་ཡོད་དེ་ཡང་མི་བརྒྱ་དང་ལྔ་བཅུར་བརྩི་གི་ཡོད་རེད་དེ་ཡིན་ན་ད་ལས་འགུལ་ནང་ལ་མི་ཉི་ཤུ་སུམ་ཅུ་དཔེར་ན་གསུམ་བཅུ་དུས་དྲན་དེ་ལ་ཆ་བཞག་ན་མི་སུམ་ཅུ་ཙམ་ཞིག་ཕེབས་པ་ཡིན་ན་ད་ང་ཚོ་མི་མང་བ་བརྩི་གི་ཡོད་རེད་ད་མང་པོ་ཅིག་ད་སོ་སོའི་ལས་ཀ་དང་དེ་འདྲ་རེད་བཞག་གཉིས་ནས་ད་ད་རིང་ད་ལྟ་ཁྱེད་རང་ཚོ་གསར་འགྱུར་བརྒྱུད་ལམ་འདི་ངོས་ནས་དཔེར་ན་གནས་ཚུལ་གསན་མཁན་འཛམ་བུ་གླིང་ཕྱོགས་མཐའ་ག་བ་ཡོད་པ་ཡིན་ན་བོད་མི་ཚོ་མཚམས་གཅིག་ལ་དེ་འདྲའི་གནས་ཚུལ་ཞིག་གླེང་གི་འདུག་དཔེར་ན་ང་ཚོ་ཐེ་ཝན་ནང་ཆ་བཞག་ཡིན་ན་མང་པོ་ཅིག་སོ་སོ་བོད་ལ་འགྲོ་དགོས་ཀྱི་ཡོད་བོད་ནང་ཕ་མ་ཡོད་རེད་ནང་མི་ཚང་མ་བོད་ལ་བསྡད་ཡོད་རེད་དེ་འདྲ་སོང་ཙང་ངས་འདི་ནང་མཉམ་ཞུགས་བྱེད་ཐུབ་ཀྱི་མི་འདུག་གསུངས་བསྡད་མཁན་མང་པོ་འདུག་དེ་ད་དེ་ཚོ་ལ་ང་ཚོའི་ངོས་ནས་དམིགས་བསལ་འདི་མ་རེད་ཕ་གི་རེད་ཟེར་ཞུ་ཡས་གང་ཡང་མེད་ཡིན་ནའི་སོ་སོ་དོ་བདག་གིས་གང་ཟག་གིས་བསམ་བློ་གཏང་དགོས་དེ་ཧ་ཅང་གལ་ཆེན་པོ་རེད་ཤག་བོད་ནང་ཡོད་མཁན་བོད་མི་ཚོ་གིས

ད་ལྟའི་ཅིག་ག་འདྲ་རེད་གཉིས་ལ་ད་འགྱུར་བ་འགྲོ་ཡས་སྐོར་ལ་ཡོད་མ་རེད་དེ་ཡིན་ནའི་ཐེ་ཝན་ནང་ལ་སྔོན་མ་ནང་བཞིན་རྩ་བ་རང་ཡོད་མ་རེད་ད་ད་བླ་མ་དགེ་འདུན་རྣམ་པ་ཡིན་ན་རེད་ག་འདྲ་བོད་ནས་ཕེབས་མཁན་ཡིན་ན་རེད་རྒྱ་གར་ལ་སྐྱེས་ཀྱོག་ཡིན་ན་རེད་ཚང་མའི་གི་ཧ་རུ་བ་རུ་ཐོག་ནས་ཁ་ཤས་དཔལ་འབྱོར་ངོས་ནས་རྒྱབ་སྐྱོར་བྱས་ཁོ་རང་ཚོ་དོན་ངོ་བོ་ཨ་ནི་འདི་ནང་མཉམ་ཞུགས་གནང་ཐུབ་ཀྱི་མེད་པ་ཡིན་ནའི་གནས་ཚུལ་མང་པོ་ལ་བལྟས་ནས་ཕེབས་ཐུབ་ཀྱི་མེད་པ་ཡིན་ན་ཡང་གཞན་དག་ཕྱོགས་གཞན་དག་ཅིག་ངོས་ནས་རྒྱབ་སྐྱོར་གནང་བྱས་དེ་བཞིན་ང་ཚོ་ཐེ་ཝན་ནང་ལ་ད་ལྟའི་སྔོན་མ་དང་མ་འདྲ་བ་ཧ་རུ་བ་རུ་བྱས་བྱས་ཚང་མ་ཅིག་གང་ལ་མཉམ་རུབ་བྱེད་ཀྱི་ཡོད་རེད། ད་ལྟ་ངས་བཀའ་མོལ་ཞུ་ཡུལ་དེ་ཨེ་ནས་ཐའེ་ཝན་ནང་རྟེན་གཞི་བྱས་པའི་བོད་དང་ཐའེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་ཚོགས་གཞོན་དང་བོད་ཀྱི་རང་དབང་ཆེད་དུ་རྐང་འཁོར་བཀོལ་སྤྱོད་ཀྱི་ལས་འགུལ་སྣེ་ཁྲིད་པ། བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་རེད། བཀྲ་ཤིས་ཚེ་རིང་ལགས་ངས་མུ་མཐུད་ནས་བཀའ་འདྲི་ཞུ་ཡ་ལ་ཡ། ད་ད་ལྟ་གོང་ལ་ཡང་ཁྱེད་རང་གིས་རང་བཙན་དང་དབུ་མའི་སྒང་ལ་ཡང་ཏིག་ཙ་གསུངས་གནང་སོང་རྩ་བའི་ཆ་ནས་ད་ང་ཚོ་སྤྱི་ཚོགས་ནང་ལ་ཡ་ད་གར་སོ་རེད་མི་ཁྲེལ་སོང་རང་ཁ་ཤས་ཀྱིས་ད་རང་བཙན་དང་དབུ་མ་དེ་འདྲའི་ཁ་ལ་ཁྱེད་ཀྱིས་ཡང་མཚམས་མཚམས་བོད་དོན་ལས་འགུལ་སྤེལ་ཕྱོགས་ཐོག་ལ་ཡང་ཤུགས་རྐྱེན་ཐེབས་ཡ་ལ་སོགས་པ་དེ་འདྲ་ཡོང་གི་འདུག་ཁྱེད་རང་ལྟ་བུ་ཆ་བཞག་ན་ད་ལོ་མང་རིང་བོད་དོན་ལས་འགུལ་སྤེལ་བསྡད་མཁན་གྱི་གང་ཟག་ཆགས་དོན་དེ་འདྲ་སོང་ཙང་ང་ཚོ་བོད་དོན་འཐབ་རྩོད་བྱས་པའི་སྐབས་ལ་ཡང་སོ་ལྟ་བ་ལངས་ཕྱོགས་ཕར་བཞག་བྱས་བོད་མིའི་ཀྱི་འཐབ་རྩོད་ཀྱི་ངོ་བོ་ཐོག་ནས་ནུས་པ་མཉམ་སྤུངས་བྱས་དེ་འདྲ་ཁྱེད་རང་ལ་ཡང་དགོངས་ཚུལ་ར་དམིགས་བསལ་དེ་འདྲ་ཡོད་ན། སྒེར་གྱི་སོ་སོ་རང་གིས་ཅིག་གང་འདྲ་དུས་རྒྱུན་དུ་བསམ་བློ་ནང་ལ་ཅིག་བསམ་བློ་བཏང་བྱས་ལས་ཀ་ལས་དེ་དེ་ངས་གཙོ་ཆེ་ཤོས་བོད་ནང་ཡོད་མཁན་བོད་མི་ས་ཡ་དྲུག་ཅིག་ཡོད་པ་རེད་ད་ག་ནང་བཞིན་གྱི། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་པའི་བོད་པ་ཁྲི་བརྒྱད་ཅིག་བཙན་བྱོལ་ལ་ཕེབས་པའི་སྐབས་ལ་ཁོང་ཚོ་གི་དམིགས་ཡུལ་རེ་བ་བཅངས་བཞུགས་ཡོད་རེད་དེ་སྐབས་ཀྱི་མི་ཐོག་དང་པོ་དེ་ཚོ་ད་ཕལ་ཆེར་དཔེར་ན་ངའི་པ་ལགས་ཨ་མ་ལགས་འདི་ཚོ་ཆ་བཞག་ཡིན་ན་གྲོངས་ཚར་རེད་ད་ལ་མི་ཐོག་རྒན་པ་མང་པོ་ཅིག་ད་དེ་གྲོངས་ཕྱིན་ཚར་རེད་སོ་སོ་བོད་ལ་ལོག་ཐུབ་ཡོད་མ་རེད། ད་མི་ཐོག་གཉིས་པ་ལ་འགན་ཧ་ལས་པ་ཤུགས་ཆེན་པོ་འདུག་བསམ་ཞིག་ངས་འདི་ག་དུས་ཡིན་ནའང་བསམ་བསྡད་ཀྱི་ཡོད་འདི་དེ་རང་བཙན་དང་དབུ་མ་གི་བར་དབྲག་ལ་ང་རང་ཚོ་ཅིག་པ་རག་གྲོས་ལོ་ཞིག་འདས་བསྡད་པ་ཡིན་ན་དུས་ཚོད་འཕྲོ་བརླག་ཡིན་ས་རེད་དཔེར་ན་རང་བཙན་གི་ལངས་ཕྱོགས་ཀྱི་སྒང་ལ་ཕྱག་ལས་གནང་མཁན་ཡིན་པ་ཡིན་ན་རང་བཙན་ལེན་ས་དེ་རྒྱ་ནག་གཞུང་ཕ་གི་རྒྱ་ནག་གཞུང་ལ་ཁ་གཏད་བྱས་བྱས་སོ་སོའི་ངོས་ནས་རང་བཙན་གི་ཆེད་དུ་ལྷག་བསམ་རྣམ་དག་གིས་རྣམ་པར་དག་པ་ཞིག་ག་རེ་གནང་ཐུབ་ཀྱི་འདུག་གནང་ཡས་རེད་མ་གཏོགས། གཅིག་གིས་གཅིག་གམ་ད་ང་རང་ཚོ་སྤྱི་ཚོགས་ཀྱི་ནང་ལ་ཡང་མ་ཕར་ཚུར་བཤད་རེས་བྱས་ནས་དེ་འདྲ་བསྡད་པ་ཡིན་ན་ངས་དུས་ཚོད་འཕྲོ་བརླག་བསམ་གྱི་འདུག་ད་ག་ནང་བཞིན་གྱི་ད་ནི་གཅིག་རང་བཙན་གྱི་ཕྱག་ལས་གནང་བའི་སྐབས་དུ་དབུ་མའི་ལམ་ལ་འགལ་ཟླ་དང་དགག་པ་བྱས་ནས་ཕྱག་ལས་གནང་བ་ད་ག་ནང་བཞིན་དབུ་མའི་ལམ་གྱིས་ཡང་རང་བཙན་དང་དེ་འདྲ་ལ་ཡང་འགལ་ཟླ་དགག་པ་བྱས་བྱས་ཕྱག་ལས་གནང་སྟེ་དེ་འདྲའི་བཀའ་མོལ་གནང་བསྡད་པ་ཡིན་ན་དེ་གིས་ངས་ཕལ་ཆེར་ང་ཚོ་སྤྱི་ཚོགས་ནང་ཐུགས་ཕན་གསོ་གི་རེད་རྩ་བ་ནས་བསམ་གྱི་མི་འདུག་དེ་བྱས་ཙང་ད་ནང་ང་རང་སྒེར་ནས་ཆ་བཞག་ན་ད་ལྟ་བར་དུ་ད་དགུ་བཅུ་གོ་གཉིས་ནས་ད་ལྟ་བར་དུ་ད་བོད་བོད་ཀྱི་འཐབ་རྩོད་པ་གཅིག་ངོ་བོའི་སྒང་ལ་གཅིག་བྱུང་ངམ་མ་བྱུང་ངམ་གཅིག་བྱེད་བསྡད་ཀྱི་ཡོད་པའི་སྐད་ཆ་རེད་དེ་ནས་གཅིག་རང་བཙན་དབུ་མ་ལ་དབྱེ་བ་མེད་པའི་ཐོག་ནས་དཔེར་ན། དམིགས་བསལ་གྱི་ད་ལྟ་གཅིག་རང་བཙན་ལངས་ཕྱོགས་ཡོད་བསྡད་མཁན་གྱི་གཞོན་སྐྱེས་ཚོ་ལ་ཡང་རང་བཙན་རང་ལ་དམིགས་སུ་བཀར་ནས་ཕྱག་ལས་གནང་ཐུབ་པ་རྣམ་པར་དག་པ་འབུར་དོད་གནང་ཐུབ་པ་ཡིན་ན་དབུ་མའི་ལམ་ལ་ཐུགས་ཕན་གསོས་ཀྱི་རེད་བསམ་གྱི་ཡོད་ད་དུས་འདི་ང་རང་སྒེར་པའི་བསམ་ཚུལ་ཡིན། ཨ་ནི་ད་ཁྱེད་རང་ལྟ་བུ་ཆ་བཞག་པ་ཡིན་ན་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནས་བྱས་ད། བོད་དོན་ལས་འགུལ་སྤེལ་པ་རེད་ལྷག་པར་དུ་ནི་ཐའེ་ཝན་ནང་ལ་ཡ་ལས་འགུལ་སྤེལ་སྐབས་ལ་ཡ་ད་ཁྱེད་རང་གི་འདས་པའི་མི་ལོ། ཉི་ཤུ་ལྷག་ཙམ་དེ་ལ་ཡ་མ་ཕྱིར་བལྟས་བྱས་པ་ཡིན་ན། བོད་དོན་འཐབ་རྩོད་དང་བོད་ཀྱི་ཁ་ཕྱོགས་བཅོས་ར་ད་བོད་དོན་འཐབ་རྩོད་ཀྱི་ཁ་ཕྱོགས་དེ་ག་འདྲའི་ཕྱོགས་ཤིག་ལ་ཡ་འགྲོ་གི་ཡོད་པ་ཅིག་དགོངས་ཀྱི་ཡོད་ནམ། རེད་ད་ལོ་ཉིས་སྟོང་བརྒྱད་ཙམ་སླེབས་པའི་སྐབས་དེ་བ་ཆ་བཞག་གི་ཡིན་ན་དངོས་གནས་བོད་པའི་གི་འཐབ་རྩོད་དེ་རྒྱལ་སྤྱི་གི་སྡིངས་ཆ་སྒང་ལ་ཧ་ལས་བ་ཤུགས་ཆེན་པོ་རེད་དཔེར་ན་ལོ་ཉིས་སྟོང་བརྒྱད་ལ་ཐའེ་ཝན་དེ་བ་ལ་ཆ་བཞག་གི་ཡིན་ན་ཨ་ནི་དངོས་གནས་འབར་མ་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་འདུག་ལ་ནི་འབར་མའི་གི་སྒང་ལ་ལས་འགུལ་སྤེལ་བའི་སྐབས་དུ་ཨ་ནི་ཡ་གི་གར་གནས་ཡོད་མི་སྣ་དེ་ཚོ་གསུང་བཤད་གཏམ་བཤད་གནང་ཚར་བའི་མཇུག་ངོས་ནས་ཨ་ནི Free Burma ལབ་ཡག་གི་ཚབ་ལ Free Tibet ནས་ཁ་ནས་ཤོར་ཡོང་མཁན་དེ་འདྲའི་མང་པོ་བྱུང་ཡོད། འདི་སྐབས་འདིར་བ་ཆ་བཞག་ན་བོད་པའི་གི་ཅིག་ག་ད་འཐབ་རྩོད་གི་གནས་བབས་དེ་རྒྱལ་སྤྱིའི་སྒང་ལ་སྡིངས་ཆ་སྒང་ཧ་ལས་བ་ཤུགས་ཆེན་པོ་ཡོད་རེད། དེ་ནས་ད་འདོད་དཔེར་ན་པད་ཉག་དང་དགུ་བཅུ་གོ་གཉིས་ཞུ་བ་རྒྱུ་མཚན་ག་རེ་རེད་ལབ་ན། དགུ་བཅུ་གོ་གཉིས་ལོ་ལ་ང་ཧོན་སུར་ས་གནས་གཞོན་ནུའི་རྒྱུན་ལས་ཡིན་འདི་སྐབས་དེ་གང་ད་ལྡི་ལི་གི་རྒྱ་ནག་གི་གང་ད་དེ་གཞུང་ཚབ་ལ་ཕ་གར་ཕྱིན་བྱས་གང་ད་ཟླ་བ་གཅིག་ཞིག་གི་ད་བོད་གཞོན་ལྷན་ཚོགས་གི་ཕལ་ཆེར་གི

ང་རང་ཚོ་བོད་པའི་ནང་གི་ཅིག་འཐབ་རྩོད་ཀྱི་གནས་བབས་དེ་ཞུ་དགོས་རེད། ད་ད་ནང་དུ་ལོ་ཉིས་སྟོང་བརྒྱད་ཀྱི་རྒྱལ་སྤྱིའི་གི་སྒང་ལ་ཆ་བཞག་ན་དེ་སྐབས་ཏུ་ཧ་ལས་པ་ཤུགས་ཆེན་པོ་ཡོད་རེད་ད་ད་ལྟའི་གི་དམིགས་བསལ་གི་ཡང་ད་ངས་མང་པོ་ཅིག་ང་རང་ཉམས་མྱོང་བསགས་བསྡད་པ་ཅིག་ད་རྒྱ་རིགས་ཀྱི་ཚོགས་འདུ་ནང་ལ་ང་མང་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད། དེ་བྱས་དུས་རྒྱ་རིགས་ཚོགས་འདུ་འཚོགས་བའི་སྐབས་ཏུ། བོད་པའི་གི་གནས་ཚུལ་དེ་དཔེར་ན་ད་ལྟའི་ངེད་ཅག་རྒྱ་རིགས་ཀྱི་ཚོགས་འདུ་འཚོགས་ཀྱི་ཡོད་ན་བོད་པའི་གི་གནས་ཚུལ་དེ་གལ་ཆེ་ཤོས་ཆགས་བསྡད་ཀྱི་ཡོད་རེད། ཡིན་ནའི་གལ་ཆེ་ཤོས་ཆགས་ཀྱི་འདུག་དེ་ཡིན་ནའི་བོད་པའི་གི་གནས་ཚུལ་དེ་བཤད་པའི་སྐབས་དེ། ཨ་ནི་ཁོང་ཚོ་གིས་གལ་ཆེན་པོ་ཞིག་སྒང་བཤད་ཡོད་དེ་མཐའ་མའི་མཐའ་མ་འདི་ལ་ཡང་ང་ཚོ་གིས Resolution བཞག་པའི་སྐབས་དུ་ཡང་ཁོང་ཚོ་གིས་བོད་པའི་གི་གནས་ཚུལ་འདི་ལས་གལ་ཆེ་ཡང་རྒྱ་ནག་ཁོ་རང་ཚོ་གི་ནང་ལ་ཡང་ཨ་ནི་ཞུ་གཏུག་རྒྱག་ཡག་མང་པོ་ཞིག་ཡོད་རེད་རྒྱ་ནག་ཁོ་རང་ཚོ་གི་ནང་ལ་ཡང་ཨ་ནི་ཅིག་གང་འདྲ་རྒྱ་ནག་ལས་བྱེད་ཀྱི་ད་གང་འདྲ་རྒན་ཡོད་རེད་ད་གང་འདྲ་ཞིག་གིས་འདི་འདྲའི་གི་གནས་ཚུལ་མང་པོ་ཞིག་གཞུང་ལ་ཤུགས་ཁོ་རང་ཚོ་ཅིག་འཛིགས་མ་འདྲི་ཞུ་རེད་དེ་འདྲའི་སྒང་ལ་ཤུགས་ཤུགས་རྐྱེན་ཤུགས་ཆེན་པོ་ཞིག་འགྲོ་བསྡད་དུས་ཨ་ཡང། ཅིག་ང་ཚོའི་བོད་པའི་ངོས་ནས་ད་ལྟའི་དབུ་མའི་ལམ་དང་རང་བཙན་གྱི་སྒང་ལ་སྐད་ཆ་བཤད་བྱས་ཨ་ནི་ང་ཚོ་གི་འཐབ་རྩོད་དེ་ཅིག་ཅིག་པ་ར་ཏི་བ་དེ་འདྲ་རྐྱང་རྐྱང་ལ་ཅིག་ལྷག་བསྡད་དུས་ཨ་ནི་བོད་དོན་རྒྱབ་སྐྱོར་ཚང་པ་ཚོགས་པ་ཁོ་རང་ཚོ་གི་སེམས་པ་ནང་ལ་ད་ཕལ་ཆེར་བོད་པའི་གི་ཆེད་དུ་ལ་རྒྱབ་སྐྱོར་བྱེད་ཕྱོགས་དེ་ག་འདྲ་ཅིག་སྒང་ལ་བྱེད་དགོས་ཡོད་ན་བསམ་བྱས་ཐེ་ཚོམ་ཟ་བྱས།

ལྷོད་ཡངས་བཏང་བཞག་པ་དང་དེ་འདྲའི་རྩ་བ་རང་མཐོང་མི་འདུག་དེ་ནི་ང་རང་ཚོ་ངོས་ནས་བོད་མི་རང་གྲངས་ཀྱི་གོང་དུ་ཁྱེད་ཞུས་པ་ནང་བཞིན་ལས་ཤིག་ལས་འགུལ་ག་འདྲ་ཞིག་སྤེལ་བ་ཡིན་ན་གཙོ་ཆེ་ཤོས་བོད་མི་རང་གང་མང་མང་འཛོམས་ཐུབ་པ་ཡིན་ན་དེ་གི་ལྟས་ཀྱི་ཤུགས་རྐྱེན་ཆེ་བ་དང་ཐུགས་ཕན་གསོས་བ་དང་དེ་གི་ལྟ་ཅི་ལས་ཤིག་ལྟས།

ད་ང་ཚོ་སྤྱི་བཏང་ནས་བོད་མི་ཚོ་ད་ག་ཚོད་རྒྱལ་ཁབ་བཞི་བཅུ་ལྷག་གི་ནང་ལ་ཡ་ད་དེ་འདྲ་ཁ་ཐོར་བྱས་ནས་གནས་ཡོད་རེད་ཨ་ནི་རྒྱལ་ཁབ་མང་པོ་ཞིག་ནང་ལ་ཡ་བོད་རིགས་སྤྱི་མཐུན་ཚོགས་པ་ཁག་གསར་བཙུགས་གནང་ཐུབ་པ་བྱུང་ཡོད་རེད་ད་ཐའེ་ཝན་ལྟ་བུ་ཆ་མཚོན་པ་ཡིན་ན་ད་ལྟའི་ཆ་ལ་ཡ་ཁྱེད་རང་ཐའེ་ཝན་བོད་རིགས་སྤྱི་མཐུན་ཚོགས་པའི་ནང་ལ་ཡ་ཚོགས་གཙོ་ཆགས་ཤག་ད་ད་ལྟའི་ཆ་ལ་ཡ་ད་བོད་རིགས་སྤྱི་མཐུན་ཚོགས་པའི་གི་ད་ནུས་པ་ཐོག་མ་བཟུང་ནས་ག་འདྲ་འགྲོ་བྱས་ན་ཚོགས་མི་ག་ཚོད་ཡོད་ན་དེ་ང་ཚོ་ཞིག་གསུང་རོགས་ཞེས་ད། ཨ་ཐའེ་ཝན་གྱི་ནང་ལ་ད་ཐོག་མར་ལོ་ཉིས་སྟོང་གཅིག་ལ་གོང་ས་སྐྱབས་མགོན་ཆེན་པོ་ཐའེ་ཝན་ལ་ཚར་གཉིས་པ་ཕེབས་པའི་སྐབས་དུ་ཨ་ནེ་སྐུ་ངོ་ཨ་ཏི་ཤ་ལགས་སྐབས་དུ་ང་ཚོ་ཛ་དྲག་ཚོགས་འདུ་འཚོགས་བྱས་བོད་རིགས་ཚོགས་པ་དེ་བཙུགས་རེད། དེ་སྐབས་ཀྱི་ང་རྒྱུན་ལས་དང་པོ་ཞིག་ཡིན་ད་ལོ་ཉིས་སྟོང་གཅིག་ནས་ད་ལྟ་བར་དུ་ད་བརྒྱུད་རིམ་ང་ཕལ་ཆེར་འདི་སྙེད་ལ་ང་ལོ་གཉིས་སྐབས་གཉིས་ང་ཚོགས་གཙོ་བྱས་ཚར་རེད་ད་ཡིན་ན་ད་ད་ད་ད་ཡང་བསྐྱར་དུ་ཅེས་ཁོང་ཚོ་ཚོགས་གཙོ་གི་འོས་ནང་སླེབས་ཏེ་དེ་ལ་དུས་ད་ཐའེ་ཝན་གྱི་ནང་གི་བོད་རིགས་ཚོགས་པའི་ཅིག་ཕྱག་ལས་གནང་ཡས་དེ་ཨ་ནེ་ད། ཐོག་མ་དཀའ་ངལ་བྱུང་ཡོད་རེད་ང་ཚོ་སྐད་གཏོང་གི་ཡོད་མ་རེད་ད་ག་ནང་བཞིན་གྱི་ཐེ་ཝན་གྱི་ནང་ལ་ཡང་ཅིག་བོད་པའི་ནང་གི་གནས་ཚུལ་ཅིག་རྙོག་དྲ་ཆེན་པོ་ཡོད་རེད་ད་ད་ཆ་ཆ་བཞག་པ་ཡིན་ན་ཐེ་ཝན་ནང་ལ་གཙང་མ་ཤོས་ཤིག་རེད་ཨ་ནི་དངོས་གནས་ཅིག་བོད་ཚོགས་པའི་གི་ཕྱག་ལས་ག་འདྲ་ཞིག་གནང་པ་ཡིན་ན་དམིགས་བསལ་གྱི་ད་རིང་ཡང་ཅིག་ངས་ཐེ་ཝན་ནང་ལ་ཨ་ནི་ང་ཚོ་ལས་ཅིག་ད་ནི་ཚོགས་པ་ཁག་གི་ལས་ཀ་ལས་འགུལ་སྤེལ་ཕྱོགས་ཀྱི་སྒང་ལ་དངོས་གནས་སྤོབས་པ་དང་ལྡན་པ་ཞུ་ཆོག་ཡ་ཅིག། ང་ཚོ་ཐེ་ཝན་གྱི་ནང་ལ་དབུ་མ་དང་རང་བཙན་གྱི་རྙོག་དྲ་རྩ་བ་རང་ནས་ཡོད་མ་རེད་ཆོལ་ཁ་ཆོས་ལུགས་ཀྱི་རྙོག་དྲ་རྩ་བ་རང་ནས་ཡོད་མ་རེད་དེ་ལ་གཅིག། དཔེར་ན་གསུམ་བཅུ་དུས་དྲན་གྱི་ལས་འགུལ་སྤེལ་བའི་སྐབས་དུ། གཅིག་གང་ལྟར་རང་བཙན་ལངས་ཕྱོགས་ཀྱི་རང་བཙན་སྒང་ལ་གཏམ་བཤད་གནང་ན་འགྲིག་གོ་རེད་དབུ་མའི་ལམ་གྱི་དབུ་མའི་ལམ་གྱི་གཏམ་བཤད་གནང་ན་འགྲིག་གོ་རེད་འདི་ང་ཚོའི་གསུམ་བཅུ་དུས་དྲན་གྱི་འདི་སྡིངས་ཆ། སྡིངས་ཆའི་གཞི་རྩའི་ཞེས་དེ་སྡིངས་ཆའི་ངོས་ནས་ནི་བོད་པའི་གི་ད་ལངས་ཕྱོགས་འདྲ་མི་འདྲ་ཡོད་རེད་ཨ་ཅེ་དམངས་གཙོ་ཡིན་པའི་ཆུ་བོ་དེ་ལ་འབོད་སྒྲ་འདྲ་མི་འདྲ་གླེང་གི་རེད་བསམ་ཚུལ་འདྲ་མི་འདྲ་གླེང་གི་རེད་ཡིན་འདི་ཚང་མའི་གི་ཆེད་དུ་སྡིངས་ཆ་ཞིག་བྱས་ནས་ནི་ང་ཚོ་ད་ད་ལྟ་བར་དུ་ལོ་ཉི་ཤུ་རྩ་གྲངས་གི་ནང་ལ་ཐེ་ཝན་གི་བོད་པ་ཡོངས་གི་ནང་ལ་ཚོགས་དཔེར་ན་ས་གནས་བོད་གཞོན་ལྷན་ཚོགས་ཡོད་རེད། ཐོག་མར་བར་དེ་ཡང་བུད་མེད་ཚོགས་པ་ཡང་བྱུང་ཡོད་རེད། ཨ་ནི་ད་འདི་དངོས་གནས་ལངས་ཕྱོགས་འདྲ་མི་འདྲ་ཡོད་རེད་དེ། ཡིན་ནའང་ང་ཚོ་འདི་གི་སྒང་རྙོག་གླེང་དང་དེ་འདྲའི་རྩ་བ་རང་མེད་པའི་ཐོག་ནས་ཚང་མའི་མཉམ་རུབ་ཐོག་ནས་ལས་གཞི་སྤེལ་བསྡད་ཀྱི་ཡོད་རེད། བོད་མིའི་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སླེབས་འགྲོ་ཡོད་རེད། ད་གསུམ་བཅུ་དུས་དྲན་ག་དུས་སླེབས་པ་ཡིན་ནའང་བོད་ནང་ལ་ཡང་རྒྱ་ནག་གཞུང་གིས་དམ་དྲག་ཇི་ཆེར་བཏང་ཡ་ལ་སོགས་པ་དང་དམག་མི་འགྲེམས་འཇོག་བྱས་ཡ་ལ་སོགས་པ་དང་དེ་གནས་ཚུལ་ཡང་ཡང་ཡོང་བསྡད་ཀྱི་ཡོད་རེད་དེ་ཡོངས་གྲགས་ཆགས་བསྡད་ཡོད་རེད་ཨ་ནས་ད་བཀྲ་ཤིས་ཚེ་རིང་ལགས་ཁྱེད་རང་ད་བོད་མི་ལས་འགུལ་བ་ཅིག་ཡིན་པའི་ཆ་ནས་འཐབ་རྩོད་པ་ཅིག་ཡིན་པའི་ཆ་ནས་ད་ལས་ང་ཚོས་ཀྱི་ལས་རིམ་དེའི་བརྒྱུད་ནས་ད་བོད་མི་བོད་གཞིས་བྱེས་གཉིས་ཀྱི་ད་བོད་མི་ཚོ་ལ་ཡ་གསུམ་བཅུ་དུས་དྲན་དང་འབྲེལ་བའི་ཐོག་ནས་ད་ལས་འགུལ་སྤེལ་ཆོག་རེད་ཨ་ནས་མི་སེར་གྱི་བརྡ་ལན་མ་བཟུང་ནས་ག་རེ་ཡིན་ན་གང་ཡིན་ཟེར་ན་གསུམ་བཅུ་དུས་དྲན་དེ་ང་ཚོས་ཀྱི་ད་ལས་འགུལ་གྱི་ཉིན་མོ་ཞིག་ལ་ཡ་ངོས་འཛིན་བྱེད་ནས་ཆོག་ཆོག་བྱས་ཆོག་པ་ཞིག་རེད་དེ་འདྲ་ཡིན་སོང་ཙང་ཁྱེད་རང་གི་ལས་འགུལ་སྤེལ་ཕྱོགས་དང་དེ་འདྲའི་སྐོར་ལ་ཡ་ད་བརྡ་ལན་རོགས་བྱོས་ན། ད་ཅིག་རིང་པོ་དང་ཅིག་ཞུ་ཅིག་མེད་པའི་ཐོག་ནས་གང་ལྟར་མདོར་བསྡུས་ཅིག་ཞུ་པ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཏཱ་རེ་བཅུ་ནས་ད་པོ་ཏ་ལ་གི་མདུན་ལ་ཡ་གོ་སྒྲིག་སུ་གང་མེད་པའི་ཐོག་ནས་དེ་དུས་ཀྱི་ཡ་ད་གང་ལྟར་གོ་སྒྲིག་ཁྱོན་ནས་མེད་པའི་ཐོག་ནས་ཚོགས་པ་སུ་གང་གལ་མེད་པའི་ཐོག་ནས་མི་མང་གིས་རང་འགུལ་དང་བླངས་ངོས་ནས་མི་མང་སྟོང་ཕྲག་དེ་ཕ་གིར་འཛོམས་བྱས། ཕྱག་ལས་གནང་ཡོད་རེད་རྒན་པ་ཚོ་གིས་ད་ད་ལྟ་ཆ་བཞག་གི་ཡིན་ན་དངོས་གནས། སྔོན་མ་གི་མི་མང་ནང་བཞིན་མིན་པ་ད་ལྟའི་གི་གཞོན་སྐྱེས་ཚོ་ལ་དེ་ཅིག་རྒྱལ་སྤྱིའི་གི་སློབ་སྦྱོང་ཡོད་རེད་ད་ག་ནང་བཞིན་གྱི་སོ་སོའི་གི་ལུང་པ་སྡོད་ས་འདི་ནང་ལ་ཅིག་གི་བོད་པའི་གི་ཚོགས་པ། སྣ་མིན་སྣ་ཚོགས་མང་པོ་ཡོད་རེད་ཨ་ནི་ཚང་མས་གི་གོ་སྒྲིག་གནང་བའི་སྐབས་དུ་སོ་སོ་ད་ག་འདྲ་ཅིག་མཉམ་ཞུགས་གནང་ཡས་ཙམ་མ་གཏོགས་མེད་པ་ཚོགས་པ་ཁག་གི་ཕྱག་ལས་གོ་སྒྲིག་གནང་འགྲོ་གི་ཡོད་རེད་དེ་བྱེད་དུས་འདི་ནང་ལ་ངེས་པར་དུ། སོ་སོ་ད་མི་ཚེ་འདི་གི་ནང་ལ་གདམ་ཁ་མེད་པའི་ཐོག་ནས་བོད་པའི་ལུས་ཤིག་བླངས་རེད་དེ་བྱེད་དུས་དངོས་གནས་བོད་མི་འཛམ་བུ་གླིང་གང་ས་ལ་ཡོད་པའི་བོད་མི་ཚོ་སོ་སོའི་ལུང་པ་ནང་ལ་སུམ་ཅུ་དུས་དྲན་སླེབས་པའི་སྐབས་དུ་ལས་འགུལ་ལས་གཞི་ཞིག་ཏན་ཏན་སྤེལ་གྱི་ཡོད་རེད་སོ་སོ་མི་ཁེར་རྐྱང་ལྷག་བསྡད་ཡོད་པ་ཡིན་ནའི་ཡང་ན་དྲ་རྒྱའི་ལམ་ནས་རྩད་གཅོད་བྱས

གཟའ་ཉི་མ་ཉིན་མོ་དེ་ཨ་ནི་ད་མི་མང་གཟའ་སྤེན་པ་ཉི་མ་ལ་བྱེད་ཀྱི་ཡོད་ཐེ་ཝན་གྱི་མི་མང་མང་པོ་ཞིག་མཉམ་ཞུགས་གནང་ཐུབ་བསམ་བྱས་ཨ་ནི་གོམ་བགྲོད་དེ་གཟའ་ཉི་མ་ལ་བྱེད་ཀྱི་ཡོད་རེད་དེ་ང་གཅིག་ཞུ་འདོད་བྱུང་སོང་གཉིས་པ་དེ་ད་ད་ལོ་ང་ཚོ་གི་ལོ་གསར་དེ་དཔེར་ན་ང་ཚོ་ཐེ་ཝན་ལུང་པ་ནང་བསྡད་ཡོད་དུས་ཐེ་ཝན་གྱི་རྒྱ་གི་ལོ་གསར་ཞིག་གཏོང་གི་ཡོད་རེད་མཚམས་གཅིག་ལ་བོད་པའི་ལོ་གསར་དང་རྒྱ་གི་ལོ་གསར་དེ་མཉམ་དུ་འཁེལ་གྱི་ཡོད་རེད་ད་ལན་ཆ་བཞག་ན་ཟླ་བ་གཅིག་ཞིག་ཁྱད་པར་ཡོད་རེད་སྤྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་གཅིག་ལ་དམིགས་བསལ་གྱི་བོད་པའི་གི་ལོ་གསར་དེ་ཨ་ནི་ང་ཚོ་ད་ཅིག་ག་འདྲ་ཐང་ཐིང་ཆེན་པོ་ཞིག་ནང་ལ་དོན་གཅོད་ལས་ཁུངས་དང་བོད་རིགས་ཚོགས་པའི་མཉམ་རུབ་ཐོག་ནས་ཨ་ནི་ཐེ་ཝན་གྱི་གཞུང་དང་གཞུང་འབྲེལ་མིན་པའི་ཚོགས་པའི་གི་གནད་ཡོད་མི་སྣ་དེ་ཚོ་གདན་འདྲེན་ཞུས་བྱས་བོད་པའི་གི་སྲོལ་རྒྱུན་གྱི་ང་ཚོ་ལོ་གསར་གྱི་རིག་གཞུང་དེ་ཁོང་ཚོ་ལ་ངོ་སྤྲོད་བྱས་ཨ་ནི་དེ་གི་ནང་ལ་ཡང་ཅིག་ཡིན་གཅིག་མིན་གཅིག་བོད་དང་རྒྱ་གཉིས་ཐ་དད་ཡིན་ཞུ་དགོས་མ་རེད་ང་ཚོའི་གི་རིག་གཞུང་བསྟན་ཡོང་དུས་ཁོ་རང་ཐ་དད་ཡིན་པ་འདི་ལ་གསལ་པོ་ཞེ་དྲག་ཧ་གོ་ཐུབ་ཀྱི་ཡོད་རེད་དེ་བཞིན་ད་ལན་སྤྱི་ཟླ། གཉིས་པའི་ཏ་རིག་ཉི་ཤུ་རྩ་གཅིག་གི་ལོ་གསར་ཚེས་པ་གཅིག་དེ་ཨ་ནི་ང་ཚོ་བྷ་ཡ་ཨ་ཨ་ཐང་ཐིང་གི་སྒང་ལ་ཐེ་ཝན་གྱི་གཞུང་དང་གཞུང་འབྲེལ་མིན་པའི་ཚོགས་པའི་གནད་ཡོད་མི་སྣ་དེ་ཚོ་གདན་འདྲེན་ཞུས་བྱས་མི་ཉིས་བརྒྱ་ཙམ་ཞིག་གདན་འདྲེན་ཞུས་ནས་དོན་གཅོད་ལས་ཁུངས་དང་བོད་རིགས་ཚོགས་པའི་ངོས་ནས་བོད་པའི་གི་རིག་གཞུང་དེ་ངོ་སྤྲོད་ཞུ་གི་ཡོད་རེད། ལགས་སོ་ད་ངས་མཐའ་མའི་བཀའ་འདྲི་ཞུ་ཡ་ལ་ཡ། སྤྱི་བཏང་བྱས་ནས་རྒྱ་ནག་གཞུང་གི་ཤུགས་རྐྱེན་མང་པོ་ཞིག་བྱུང་ཡོད་རེད་ལྷག་པར་དུ་ད་བལ་ཡུལ་ལྟ་བུ་ཆ་མཚོན་པ་ཡིན་ན། སུམ་ཅུ་དུས་དྲན་ག་ཚོ་རེད་སྲུང་བརྩི་ཞུ་ཡ་ལ་སོགས་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ལ་ཡང་དམ་བསྒྲགས་བྱས་ལ་སོགས་པ་དེ་འདྲ་མང་པོ་བྱུང་ཡོད་རེད། ཐའེ་ཝན་ནང་ལ་ཡང་རྒྱ་ནག་གཞུང་གི་ཤུགས་རྐྱེན་འདྲ་པོ་ཞིག་ག་འདྲ་ཞིག་སླེབས་ཀྱི་ཡོད་ན་ཨ་ནི་དེའི་ཐོག་ལ་ཡང་སུམ་ཅུ་དུས་དྲན་ལས་འགུལ་སྤེལ་བའི་སྐབས་ལ་ཡང་ཐའེ་ཝན་མི་མང་གིས་དེའི་ཐོག་ལ་ལྟ་ཚུལ་ག་འདྲ་ཡོད་ན། བོད་པའི་གི་ཨ་ནི་ད་ང་ཚོ་སུམ་ཅུ་དུས་དྲན་དང་དེ་འདྲའི་ལས་འགུལ་སྤེལ་བོད་པ་ཙམ་མ་རེད་ཧོང་ཀོང་ཤར་ཏུར་ཀི་སྟན་ག་ད་རྒྱ་ནག་སྐམ་ས་ཆེན་པོ་ལ་གཅིག་ངོ་རྒོལ་གི་ལས་འགུལ་སྤེལ་བའི་སྐབས་དུ་རྒྱ་ནག་གིས་དངུལ་སྤྲད་བཞག་ཡོད་རེད་རྒྱུག་ཁྱི་རེད་དེ་ག་ནང་བཞིན་གྱི་ཡང་དེ་ཐེ་ཝན་དམངས་གཙོ་ཡིན་པ་སོང་ཙང་ཐེ་ཝན་ལ་ཚོགས་པ་ཁ་ཤས་ཤིག་ཡོད་དེ་རྒྱ་ནག་ལ་རྒྱབ་སྐྱོར་བྱེད་མཁན་གི་ཚོགས་པ་ཁ་ཤས་དེ་ཚོ་སླེབས་བྱས་ང་ཚོ་ལ་རྙོག་དྲ་བཟོ་ཡོང་གི་རེད་དེ་ཡིན་ནའི་ད་ཐེ་ཝན་ཁྲིམས་དང་ཁྲིམས། ཁོ་རང་ཁོ་རང་ཁྲིམས་ཀྱི་ལུང་པ་ཞིག་ཡིན་པ་སོང་ཙང་ཉེན་རྟོག་པ་དེ་ཚོ་སླེབས་བྱས་ང་ཚོའི་གི་ལས་གཞི་ལས་འགུལ་ག་འདྲ་ཞིག་སྤེལ་བ་ཡིན་ན་ཁོ་ཁྲིམས་ཐོག་ནས་ཆོག་མཆན་ཞུས་བྱས་ལས་འགུལ་སྤེལ་གི་ཡོད་རེད་མ་གཏོགས་ཆོག་མཆན་མེད་པར་ལས་འགུལ་སྤེལ་གི་ཡོད་མ་རེད་དེ་བྱས་རྗེས་ཨ་དེ་སྐབས་དེར་ཁོ་ཚོ་གི་གང་ལྟར་སྙད་འཛུགས་མཁན་འདི་སླེབས་ཀྱི་རེད་དེ་གཅིག་རེད་གཉིས་པ་དེ་ད་ལྟ་ཐེ་ཝན་མི་མང་ངོས་ནས་ཆ་བཞག་གི་ཡིན་ན་འདི་ལ་དམིགས་བསལ་གྱི་དགག་པ་འགལ་ཟླ་རྩ་བ་རང་ཡོད་མ་རེད་ང་ཚོས་ལས་འགུལ་ལས་གཞི་ག་རེ་སྤེལ་གྱི་ཡོད་ན་ཐེ་ཝན་གྱི་ཆབ་སྲིད་ཚོགས་པ་ཅིག་གོ་མིན་ཏང་དང་མིན་ཅིན་ཏང་དང་དབྱེ་བ་མེད་པའི་ཐོག་ནས་ཁོ་རང་ཚོ་ཆབ་སྲིད་ཚོགས་པ་ལྔ་དྲུག་ཅིག་ཡོད་རེད་ཚང་མ་ལ་ང་ཚོ་མགྲོན་ཤོག་བཏང་བྱས་ང་ཚོའི་གི་ངོས་ནས་ཅིག་བོད་པའི་ཅིག་གི་ངོས་ནས་ང་ཅིག་གཞུང་སུས་ཟིན་པ་ཡིན་ནའི་ང་ཚོ་འདི་ལ་སྐྱབས་འཇུག་ཞུ་དགོས་གི་ཡོད་རེད་འདི་ལ་ང་ཚོའི་ངོས་ནས་མིན་ཅིན་ཏང་དང་གོ་མིན་ཏང་ལ་དབྱེ་བ་མེད་པའི་ཐོག་ནས་ཨ་ནི་ཁོང་ཚོ་སྐུ་མགྲོན་ལ་གདན་འདྲེན་ཞུ་གི་ཡོད་རེད་དེ་བྱེད་དུས་ཐེ་ཝན་མི་མང་གིས་འདི་སྒང་ལ་ད་ལྟ་ངོ་ཐོག་རྒྱབ་སྐྱོར་ཧ་ལས་པ་གནང་སོང་ལ། ལགས་སོ། བཀྲ་ཤིས་ལགས་ང་ཚོའི་དུས་ཚོད་རྐྱེན་པས་ཨེ་ནས་ལེ་ཚན་འདི་འདི་ནས་མཇུག་སྒྲིལ་ཞུ་གི་ཡིན་ཨེ་ནས་ཁྱེད་རང་དམིགས་བསལ་གྱི་དུས་ཚོད་གནང་བྱས་ཨེ་ནས་བོད་དོན་འཐབ་རྩོད་བྱེད་ཕྱོགས་རེད་ལྷག་པར་དུ་ད་ལྟའི་རྣམ་པ་ཚོ་གི་ལས་འགུལ་སྤེལ་བཞིན་པའི་བོད་ཀྱི་རང་དབང་ཆེད་དུ་རྐང་འཁོར་བསྐོར་བསྐྱོད་ཀྱི་ལས་འགུལ་དང་དེ་དེ་དང་འབྲེལ་བའི་ཐོག་ནས་ཐའེ་ཝན་ནང་ལ་ཡང་བོད་མིའི་གནས་སྟངས་དང་ཨེ་ནས་བོད་དོན་འཐབ་རྩོད་བྱེད་ཕྱོགས་དེ་དེའི་ཐོག་ལ་ཡང་ངོ་སྤྲོད་ཞིབ་ཅིང་ཕྲ་བ་ངོ་སྤྲོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ། བཀྲ་ཤིས་ལགས་ཐུགས་རྗེ་གནང།